ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཁྲོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་བཅུ་གཉིས་རེས་གཟའ་པ་སངས་ཀྱི་སྔ་དྲོའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན།

བོད་མིའི་སྒྲིག་འཛུགས་ཀྱི་སོ་ནམ་ཞིང་ལས་སྡེ་ཚན་བཞུགས་སྒར་རྡ་རམ་ས་ལ་ནས་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོབ་པེ་བོད་མིའི་གཞིས་ཆགས་སུ་གནས་སྤོས་ཀྱིས་སོ་ནམ་ལས་གཞི་ཆ་ཚང་ས་གནས་རང་ནས་གནང་རྒྱུ་ཡིན་པའི་སྐོར་དང། གོང་ས་མཆོག་གི་བཀའ་དྲིན་ལ་བརྟེན་ནས་སོ་སོས་འཇོན་ན་གོ་སྐབས་མང་པོ་འདུག་ཅེས་བོད་མི་དངོས་ཁམས་རིག་པ་བ་བསྟན་འཛིན་ཀུན་གསལ་ལགས་ཀྱིས་འགྲེལ་བརྗོད་གནང་པའི་སྐོར་དང། གསར་འགྱུར་དཔྱད་གཏམ་ལེ་ཚན་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལིན་ཀེན་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་གི་བོད་མིར་སྟངས་འཛིན་དང་དོགས་ཟོན་བྱ་ར་བྱ་ཆེད་བོད་མི་ཁྱོན་ཆེན་ཟུངས་ཁྲག་ནས DNAའམ་རིགས་ཀྱི་རྫས་བསྡུ་རུབ་བྱེད་ཀྱི་ཡོད་པ་ཧ་ཅང་གི་བློ་འཚབ་ཆེན་པོ་ཡོད་ཅེས་གསུངས་པའི་ནང་དོན་ཐད་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་དང་ཧོང་ཀོང་ཐེ་ཝན་ལེ་ཚན་ནང་ཉེ་ཆར་རྒྱ་ནག་གཞུང་གིས་རྒྱ་ནག་ནང་སྐྱེས་ནས་ཐེ་ཝན་དུ་ཕེབས་པའི་ཐེ་ཝན་གྱི་པ་ཆིའི་དཔེ་སྐྲུན་ཁང་གི་རྩོམ་སྒྲིག་འགན་འཛིན་ཧྥུའུ་ཁྲའོ་རྒྱ་ནག་ནང་གཉེན་འཕྲད་དུ་བསྐྱོད་པའི་སྐབས་འཛིན་བཟུང་བྱས་ཡོད་པའི་སྐོར་དང། མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་བདུན་ཕྲག་སྔོན་མ་དེའི་དབྱིན་ཇིའི་རྒྱལ་པོ་ཆར་ལེས་གསུམ་པ་མཆོག་གི་ཁྲི་འདོན་མཛད་སྒོ་དང་འབྲེལ་བའི་གནས་ཚུལ་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་ལྔ་པའི་ཚེས་དགུ་ཉིན་རྒྱ་གར་བྱང་ཕྱོགས་ཧི་མཱ་ཅལ་མངའ་སྡེའི་རྒྱལ་ས་སིམ་ལར་ཕེབས་འབྱོར་གྱིས་དེའི་ཁུལ་གྱི་ཁ་འཐོར་བོད་མིའི་གཞིས་ཆགས་ཁག་དང་དགོན་སྡེ་ཁག་སིམ་ལ་སམ་བྷོ་ཊ་བོད་མིའི་གཏན་འཇགས་སློབ་གྲྭ་དང་རྒན་གསོ་ཁང་བཅས་སུ་འཚམས་གཟིགས་གནང་ཡོད་པ་མ་ཟད། ཕྱི་ཚེས་བཅུ་གཅིག་རེས་གཟའ་ཕུར་བུའི་ཉིན་གྱི་ཕྱི་དྲོ་སྲིད་སྐྱོང་མཆོག་གིས་ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་སུཁ་ཝིནྡར་སིང་སུ་ཁུ་མཆོག་དང་མཇལ་འཕྲད་གནང་ཡོད་པར་བརྟེན་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་ད་རེས་སྲིད་སྐྱོང་མཆོག་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་རྣམ་གཉིས་བར་གྱི་མཇལ་འཕྲད་སྐབས་བཀའ་མོལ་གཙོ་བོ་ག་རེ་བྱུང་ཡོད་མེད་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་འཕར་བསྟན་འཛིན་ནོར་བུ་ལགས་སུ་བཀའ་འདྲི་ཞུས་པ་ཞིག་སྔོན་ལ་སྙན་སྒྲོན་ཞུ་རྒྱུ་ཡིན། བསྟན་འཛིན་ནོར་བུ་ལགས་ད་རེས་སྲིད་སྐྱོང་མཆོག་དང་ཧི་མ་ཅཱལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh མཆོག་རྣམ་གཉིས་བར་གྱི་མཇལ་འཕྲད་གནང་དོན་གཙོ་བོ་དེ་ག་རེ་ཆགས་ཀྱི་ཡོད་ན། ད་རེས་སྐུ་ངོ་སྲིད་སྐྱོང་མཆོག་དང་ད་ལྟ་ཧི་མ་ཅཱལ་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu རྣམ་གཉིས་ཀྱི་མཇལ་འཕྲད་གནང་ཡས་དེའི་རྒྱུ་མཚན་གཙོ་བོ་དེ Sukhvinder Singh Sukhu མཆོག་ཧི་མ་ཅཱལ་སྤྱི་ཁྱབ་བློན་ཆེན་ལ་ཡ་ཨ་ནི་བསྐོ་གཞག་གནང་བའི་གི་ཐོག་མའི་མཇལ་འཕྲད་དེ་ཆགས་ཐིག་ཡོད་རེད་སོང་ཙང་ནི་གཙོ་བོ་དེ་འཚམས་འདྲི་ཞུ་ཡས་ཀྱི་དོན་དག་ལ་ཡ་འདུག་ཟེར་ནས་གཙོ་བོ་དེ་འདུག་ཟེར་ནས་བཅར་བ་ཞིག་ཆགས་བསྡད་ཡོད་རེད་ཞུ་ཡ་ཡིན།
ལགས་སོ་ཨ་ནི་ད་རེས་སྲིད་སྐྱོང་མཆོག་དང་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཁོ་རང་ད་ལྟ་གསར་པ་བསྐོ་བཞག་བྱུང་པའི་རྗེས་ལ་ད་ལྟ་ཁོང་རྣམ་གཉིས་ཀྱི་མཇལ་འཕྲད་དེ་ཐེངས་མ་དང་པོ་ཆགས་ཀྱི་འདུག་སོང་ཙང་ད་རེས་ཀྱི་ཁོང་རྣམ་གཉིས་ཀྱི་མཇལ་འཕྲད་དེ་གནད་འགག་ཆེ་ལོས་ཅིག་ལ་ངོས་འཛིན་ཞུ་གི་ཡོད་ན། ད་རིང་གི་མཇལ་འཕྲད་འདི་གནད་འགག་ཆེན་པོ་ཞིག་བརྩི་གི་ཡོད་ག་རེ་ཟེར་ན། དེ་སྔ་ཁོང་རང་ཧི་མཱ་ཅལ་སྤྱི་ཁྱབ་བློན་ཆེན་གྱི་དམ་འབུལ་གནང་བྱས་ནས་བསྐོ་གཞག་འདི་བྱུང་མ་ཐག་སྐུ་ངོ་སྲིད་སྐྱོང་མཆོག་ནས་ཁོང་རང་ལ་ཡ་འཚམས་འདྲི་ཕྱག་རིས་ཅིག་ཕུལ་ཡོད་རེད། ཕྱག་རིས་འདིའི་ནང་ལ་ཡང་ཁོང་རང་ད་གང་ལྟར་དམིགས་བསལ་གྱིས་ནི་མཇལ་འཕྲད་ཅིག་གནང་གི་ཡིན་ཟེར་ནས་བཀོད་གནང་ཡོད་རེད། དེ་ག་གཞིར་བཟུང་གིས་དེ་རིང་འདི་མཇལ་འཕྲད་གནང་བ་དེ་ཅིག་ཆགས་བསྡད་ཡོད་རེད་འདི་ནི་གནད་འགག་ཆེན་པོ་ཅིག་རེད་བསམ་གྱི་ཡོད་ཞུ་བ་ཡིན། སྲིད་སྐྱོང་མཆོག་སིམ་ལར་ཕེབས་དོན་གཙོ་བོ་དེ་ད་རེས་ད་རེས་ཧི་མ་ཅལ་ཁུལ་གྱི་བོད་མིའི་ས་ཆའི་དཀའ་རྙོག་དང་འབྲེལ་བའི་ཐོག་ལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་བདེ་སྡུག་ཞུ་ཡས་དེ་ཡིན་པ་གོ་ཐོས་བྱུང་སོང་ཨ་ནི་འདིའི་སྐོར་དོན་བསྡུས་གསུང་རོགས་གནང་དང། ལགས་རེད་ད་རེས་ད་སྐུ་ངོ་སྲིད་སྐྱོང་མཆོག་ཨ་ནི་ད་ཧི་མ་ཅལ་སྤྱི་ཁྱབ་བློན་ཆེན་སུ་ཝིན་དར་སིང་སུ་ཁུ་དང་མཇལ་འཕྲད་གནང་ཡས་འདི་འཚམས་འདྲི་གཅིག་པུ་མ་ཡིན་པར། ལྷན་དུ་ད་ལྟ་ཧི་མ་ཅལ་ཁུལ་ལ་ཡང་ང་ཚོ་བོད་མིའི་འདུས་སྡོད་གཞིས་ཆགས་བཅུ་བཞི་ཞིག་ཆགས་བསྡད་ཀྱི་ཡོད་རེད། སོང་ཙང་གཞིས་ཆགས་བཅུ་བཞིའི་ནང་ལོགས་ལ་ཡང་དེ་སྔ་ཕན་ཆད་ཀྱི་ད་བོད་པའི་གི་འདུས་སྡོད་ཁག་ལ་ཡང་དཀའ་ངལ་ཁག་མང་པོ་ཞིག་ཆགས་བསྡད་ཡོད་རེད་དཔེར་བཞག་ན་ད་ལྟ་ཤིང་ནགས་ཀྱི་འབྲེལ་བའི་ཐོག་ནས་ཡང་དཀའ་ངལ་ཡོད་རེད་ད་ག་ནང་བཞིན་གྱི་ཁྲལ་འབབ་ཀྱི་ཐོག་ནས་དཀའ་ངལ་ཡོད་རེད། སོང་ཙང་འདི་གའི་ཆ་ཚང་གི་ཐོག་ལ་ཡང་ནི་བཀའ་མོལ་གནང་ཡས་དོན་དག་ལ་ཡ་ནི་ད་ག་ནང་བཞིན་གྱིས་ཁོ་རང་གི་ནི་རྒྱབ་སྐྱོར་ཡོང་བའི་གི་ནི་ཁོ་རང་ལ་ཡ་འབོད་སྐུལ་ཞུ་བ་ཡ་དང་འདྲ་བྱས་ནི་དེ་འདྲ་བྱས་ནི་ནི་བཅར་བ་དེ་ཆགས་བསྡད་ཡོད་ཞུ་བ་ཡིན། བསྟན་འཛིན་ནོར་བུ་ལགས་ཐུགས་རྗེ་ཆེ་གནང་ཞུ་ཡས་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། གཡུ་སྒྲོན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན་རྒྱ་ནག་གཞུང་གིས་ཉི་འོད་ཀྱི་གློག་ཆས་གསར་སྐྲུན་གྱིས་ཉག་ཆུ་ཡིད་བཞིན་སྡེ་བའི་འབྲོག་པ་ཚོར་སྒོ་ཕྱུགས་སེམས་ཅན་འཚོ་སྐྱོང་བྱ་བའི་རྩྭ་ཐང་བཙན་འཕྲོག་བྱེད་བཞིན་ཡོད་པ་རེད་འདུག་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པ་ནས་འགོ་བཙུགས་ཏེ་བོད་ཀྱི་ཉག་ཆུ་རྫོང་ཧོར་ལུང་ཤང་གི་ཡིད་བཞིན་སྡེ་བ་ཚ་ལེབ་དང་རྡོ་རྔ། སྒེར་རྐྱའི་ཉག་ག་ཞེས་པའི་རྩྭ་ཐང་དང་རི་ངོས་སུ་རྒྱ་ཁྱོན་ཧ་ཅང་ཆེ་བའི་རི་ངོས་དང་ལུང་གཤོང་ཡོངས་སུ་ཁྱབ་པའི་ཉི་འོད་གློག་ཆས་གསར་འཛུགས་བྱེད་བཞིན་ཡོད་པར་བརྟེན་ནས་ས་གནས་ཡུལ་མི་ཚོས་རྩྭ་ཐང་བཙན་འཕྲོག་མི་བྱེད་པའི་ཞུ་གཏུག་བྱས་ཀྱང་སྲིད་གཞུང་གིས་ཉན་འཇོག་གང་ཡང་མ་བྱས་པ་དང་རྩྭ་སའི་བདག་དབང་ཡོད་པའི་འབྲོག་པ་ཚོར་རྩྭ་ཐང་གི་གུན་གསབ་སོགས་གང་ཡང་སྤྲད་མེད་པ་མ་ཟད། འབྲོག་པ་ཚོ་སེམས་ཅན་འཚོ་སྐྱོང་བྱེད་ཡུལ་ཡིད་བཞིན་སྡེ་བའི་ཉེ་འཁོར་ས་གནས་གཞན་ལ་ཕྱིར་འབུད་ཀྱིས་རྩྭ་ཐང་བཙན་འཕྲོག་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་འབྲེལ་ངོས་ནས་ཉི་འོད་ཀྱི་གློག་ཆས་དེ་དབྱར་དུས་ཆར་ཞོད་དང་ཆུ་ལོག་སོགས་འགོག་ཐབས་ཆེད་དུ་ཡིན་པར་འགྲེལ་བརྗོད་བྱེད་བཞིན་ཡོད་ཀྱང་མི་དམངས་ཀྱི་གློག་ནུས་དེ

འབྲོག་པའི་འཚོ་རྟེན་ལ་དཀའ་ངལ་ཆེན་པོ་བཟོས་ཡོད་ན་ཡང་རྒྱ་ནག་གཞུང་གིས་ཡུལ་མི་ཚོར་མུ་མཐུད་ཉི་འོད་གློག་ཆས་ས་ཁུལ་མང་པོའི་ནང་འཛུགས་སྐྲུན་བྱེད་རྒྱུ་ཡིན་པ་ཤོད་བཞིན་པར་སོང་མ་འོངས་པར་འབྲོག་པ་ཚོའི་འཚོ་གནས་རྩ་མེད་གཏོང་གཞི་ཆགས་ཀྱི་ཡོད་པ་ངོ་སྤྲོད་གནང་ཡོད་པ་རེད།

ཡུལ་སྐོར་བ་ཚོས་གསུངས་ན་རྒྱ་ནག་གཞུང་གིས་གཏན་འབེབས་བྱས་པའི་སྒྲིག་གཞི་གསར་བ་འདིའི་རྒྱབ་ཀྱི་དགོས་པ་དང་དམིགས་ཡུལ་ཅི་ཡིན་ཤེས་རྟོགས་དཀའ་བ་མ་ཟད་ལག་བསྟར་བྱེད་དཀའ་བ་ཞིག་ཡིན་པའི་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། རྒྱ་ནག་གཞུང་གིས་ལོ་གསུམ་གྱི་རྗེས་ལ་བལ་བོད་ས་མཚམས་ཀྱི་ས་ཚིགས་ཁག་ཅིག་སྒོ་མོ་ཕྱེ་ཡོད་ཀྱང་དམ་དྲག་སྒྲིག་གཞི་མང་པོ་ཞིག་བཟོས་ནས་དེའི་ཁུལ་དུ་འགྲིམ་འགྲུལ་བྱ་རྒྱུར་དཀའ་ངལ་བཟོ་བཞིན་ཡོད་པ་རེད། ད་དུང་བལ་བོའི་སྟོད་གངས་རིན་པོ་ཆེའི་འགྲིམ་འགྲུལ་དང་འགྲུལ་བཞུད་ལས་ཁང་གི་འཛིན་སྐྱོང་འགན་འཛིན་བྷ་སུ་ཨེད་ཁ་རི་ཞུ་བས།

རྒྱ་གར་རྒྱལ་ས་ལྡི་ལིར་ནང་ཆོས་འཛམ་གླིང་ནང་དར་འཕེལ་ཕྱིན་པའི་སྐོར་གྱི་སྟོན་པའི་སྐུ་ཚེའི་ལོ་རྒྱུས་ཀྱི་འགྲེམས་སྟོན་ཞིག་དབུ་འབྱེད་གནང་ཡོད་པ་རེད་འདུག་དེ་ཡང་ལྡི་ལིའི་དེང་རབས་ཀྱི་སྒྱུ་རྩལ་ཁང་གི་རྒྱལ་ཡོངས་འགྲེམས་སྟོན་ཁང་གིས་གོ་སྒྲིག་གནང་སྟེ Buddham Saranam Gacchami ཞེས་པའི་ཤིན་ཏུ་ངོ་མཚར་ཆེ་བའི་ནང་ཆོས་ཀྱི་རིག་གཞུང་དང་སྒྱུ་རྩལ་གྱི་འགྲེམས་སྟོན་ཞིག་ཕྱི་ཟླ་ལྔ་པའི་ཚེས་བཅུ་ཉིན་དབུ་འབྱེད་གནང་ཡོད་པ་དང་འགྲེམས་སྟོན་གྱི་ནང་དོན་ནི་སྟོན་པའི་སྐུ་ཚེའི་ལོ་རྒྱུས་གཙོ་བོར་གྱུར་བའི་འཛམ་གླིང་ནང་ནང་ཆོས་དང་ནང་ཆོས་ཀྱི་རིག་གཞུང་འཕེལ་རིམ་སྐོར་ཡིན་ཞིང། འགྲེམས་སྟོན་དེ་ནི་རྒྱ་གར་གྱི་ཕྱི་སྲིད་དང་རིག་གཞུང་བློན་ཆེན་ལྕམ་མི་ནཱ་ཤིག་ལཱ་ཧི་མཆོག་གིས་གཙོས་པའི་ནང་པའི་བླ་སྤྲུལ་དང་དགེ་འདུན་པ་གཞན་ཡང་གཞུང་ཚབ་པ་ཕྱི་དྲིལ་མི་སྣ་སོགས་མཉམ་ཞུགས་ཀྱིས་དབུ་འབྱེད་གནང་ཡོད་པ་རེད། མཛད་སྒོའི་ཐོག་སྐུ་མགྲོན་དུ་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་ནས་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་ཕེབས་ཏེ། ནང་ཆོས་ནང་གི་བྱམས་སྙིང་རྗེའི་ཉམས་ལེན་གལ་ཆེན་པོ་ཡིན་པའི་སྐོར་དང་དེར་ཕེབས་པའི་ཚོགས་ཞུགས་བ་ཚོར་འཇིག་རྟེན་འདིའི་སྟེང་དུ་འཚོ་གནས་བྱེད་བཞིན་པའི་འགྲོ་བ་རྣམས་ཀྱི་ཆེད་དུ་ཉིན་རེའི་འཚོ་བའི་ནང་བྱམས་སྙིང་རྗེ་ཉམས་ལེན་གནང་དགོས་པའི་སྐོར་གསུངས་འདུག། ནང་པའི་འགྲེམས་སྟོན་དེ་ཕྱི་དྲིལ་གྱི་སྡེ་ཚན་ཁག་ནས་བསྔགས་བརྗོད་ཞུ་མཁན་ཚོས་འགྲེམས་སྟོན་དེ་ལྟ་བུ་ཧ་ཅང་གི་མཐོང་དཀོན་པོ་དང་ནང་དོན་ཐད་ཐུན་མོང་མ་ཡིན་པའི་སྒྱུ་རྩལ་ནང་ཆོས་དང་འབྲེལ་བ་ཡོད་པའི་སྐོར་གསུངས་ཏེ་རྗེས་སུ་ཡི་རང་ཞུ་བཞིན་ཡོད་པ་རེད་འདུག་རྒྱ་གར་གྱི་ཕྱི་སྲིད་དང་རིག་གཞུང་བློན་ཆེན་ལྕམ Meenakshi Lekhi མཆོག་གིས་ནང་ཆོས་ཀྱི་དངོས་ཡོད་གནས་སྟངས་ཐོག་ལ་ཐུགས་སྣང་གིས་གཏམ་བཤད་གནང་པའི་ནང་ནང་ཆོས་ནི་ལོ་ངོ་ཉིས་སྟོང་ལྔ་བརྒྱའི་རྗེས་ལ་ད་ལྟ་ཡང་མུ་མཐུད་ནས་ལག་ལེན་དུ་གནས་ཡོད་པ་དང་རྒྱ་གར་ནི་ནང་དོན་རིག་པའི་བསྟི་གནས་ཤིག་ཡིན་པ་མ་ཟད། སྒྱུ་རྩལ་དང་རིག་གཞུང་གི་ལྟེ་གནས་ཤིག་ཀྱང་ཡིན་ཞིང་འགྲེམས་སྟོན་དེ་ཡི་ནང་ཆོས་རིན་ཐང་འཛམ་གླིང་ཆེན་པོ་དེ་ནང་དར་སྤེལ་གཏོང་ཐབས་ཀྱི་ལས་དོན་གྱི་ཆ་ཤས་ཤིག་དང་དེ་ནི་རྒྱ་གར་གྱིས་འཛམ་གླིང་ལ་ཕུལ་བའི་ཕྱག་རྟགས་ཤིག་རེད་ཅེས་གསུངས་ཡོད་པ་རེད། འགྲེམས་སྟོན་དབུ་འབྱེད་མཛད་སྒོ་ཐོག་ཕེབས་པའི་རྒྱལ་ཁབ་མང་པོ་ཞིག་གི་སྐུ་ཚབ་ཀྱི་གྲས་སུ་འགོ་འཛིན་དང་འགོ་འཛིན་གཞོན་པ་སོགས་ཕེབས་ཡོད་ལ་རྒྱལ་ཁབ་ལ་མཚོན་ན་འབར་མ་དང་སོག་ཡུལ་ལྷོ་ཀོ་རི་ཡ་ཐའི་ལེན་འབྲུག་ཡུལ Denmark Greece Luxembourg

དེ་ཡང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷ་ཌེན་གྱི་སྲུང་སྐྱོབ་སློབ་སྟོན་པ་གཙོ་བོ་དང་རྒྱ་ནག་ཕྱི་དྲིལ་མཐོ་རིམ་དཔོན་རིགས་གཉིས་ས་གོ་དེ་ནང་ཐུག་འཕྲད་གནང་ཡོད་པ་དང་འབྲེལ་ལམ་སྒོ་མོ་མུ་མཐུད་ནས་ཕྱེ་རྒྱུ་རྒྱ་ནག་ཕྱོགས་ནས་ཁས་ལེན་བྱས་པའི་སྐོར་ཨ་མི་རི་ཀའི་ཕོ་བྲང་དཀར་པོས་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་རེས་གཟའ་ཕུར་བུའི་ཉིན་གསུངས་ཡོད་པ་དང། ཉེ་ཆར་ཕྱི་ཟླ་གཉིས་པའི་ནང་རྒྱ་ནག་གིས་གསང་མྱུལ་གྱི་ལྒང་ཕུག་ཨ་མི་རི་ཀའི་ས་ཐོག་ཏུ་བཏང་བའི་ཐད་ཨ་མི་རི་ཀས་རྒྱ་ནག་ལ་སྐྱོན་བརྗོད་བྱས་པའི་རྩོད་གཞི་བྱུང་བ་ནས་བཟུང་ད་རེས་ཨ་མི་རི་ཀ་དང་རྒྱ་ནག་གི་མཐོ་རིམ་དཔོན་རིགས་གཉིས་ཐུག་འཕྲད་བྱུང་བ་ཐེངས་དང་པོ་ཡིན་པ་རེད་འདུག་ཨ་མི་རི་ཀའི་རྒྱལ་ཡོངས་སྲུང་སྐྱོབ་སློབ་སྟོན་པ་སྐུ་ཞབས Jake Sullivan ཞུ་བ་དང་རྒྱ་ནག་གི་ཕྱི་དྲིལ་མཐོ་རིམ་དཔོན་རིགས་ཝང་ཡི་གཉིས་རེས་གཟའ་ལྷག་པ་དང་ཕུར་བུ་ཉིན་གཉིས་རིང་བི་ཡེ་ན་ནང་ཐུག་འཕྲད་བྱས་ཏེ་ར་ཤི་ཡས་ཡུཀ་རེན་ཐོག་ལ་དམག་འཐབ་བྱེད་པའི་གནད་དོན་སོགས་གནད་དོན་མང་པོའི་ཐོག་ལ་གོ་བསྡུར་བྱས་པའི་སྐོར་ཨ་མི་རི་ཀའི་ཕོ་བྲང་དཀར་པོའི་གསལ་བསྒྲགས་ནང་གསུངས་ཡོད་པ་རེད། ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ནི་རྒྱ་ནག་གཞུང་གིས་གསང་མྱུལ་བྱེད་པའི་བྱ་སྤྱོད་དང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ལ་ཨ་མི་རི་ཀས་རྒྱ་ནག་ལ་སྐྱོན་བརྗོད་བྱེད་པའི་གནད་དོན་ནས་རྒྱ་ནག་གཞུང་གིས་ཐེ་ཝན་ཐོག་དང་ཞི་བདེ་རྒྱ་མཚོའི་ཐོག་ལ་འཛིན་པའི་འདོད་འདུན་རྣམས་བཀག་ཐབས་སུ་ཨ་མི་རི་ཀས་དམག་དོན་མཐུན་ཕྱོགས་འཕེལ་རྒྱས་གཏོང་བཞིན་པའི་ཕྱག་ལས་སོགས་ཀྱི་རྐྱེན་པས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ཇེ་སྡུག་ཏུ་གནས་བཞིན་ཡོད་པ་རེད། དཔེར་ན་ཉེ་དུས་རྒྱ་ནག་གཞུང་གིས་ཨ་མི་རི་ཀའི་དམག་དོན་ཆགས་ཡུལ་གྱི་ས་ཁུལ་གྱི་མཁའ་དབྱིངས་སུ་གསང་མྱུལ་གྱི་ལྒང་ཕུག་བཏང་ནས་ཨ་མི་རི་ཀས་གཏོར་བ་དང་སྐབས་དེར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལིན་ཀེན་མཆོག་རྒྱ་ནག་ཏུ་འཚམས་འདྲིར་ཕེབས་རྒྱུའི་འཆར་གཞི་ཕྱིར་འཐེན་གནང་བའི་གནས་ཚུལ་བྱུང་ཡོད་པ་དང་རྩ་བའི་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐབས་དེར་རྒྱ་ནག་ཏུ་ཕེབས་རྒྱུའི་འཆར་གཞི་དེ་ནི་དེའི་སྔོན་དེར་ཨ་མི་རི་ཀའི་གྲོས་ཚོགས་འོག་མའི་སྐབས་དེའི་ཚོགས་གཙོ་ལྕམ་ནེན་སི་པེ་ལོ་སི་མཆོག་ཐེ་ཝན་དུ་འཚམས་འདྲིར་ཕེབས་པའི་ཐོག་ནས་གནོད་འཚེར་གྱུར་པའི་འབྲེལ་བ་དེ་གསོ་ཐབས་གནང་ཐབས་ཀྱི་ཆེད་དུ་ཡིན་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སོ་ནམ་ཞིང་ལས་སྡེ་ཚན་རྡ་རམ་ས་ལ་ནས་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོབ་པེ་གཞིས་ཆགས་སུ་གནས་སྤོས་ཀྱིས་སོ་ནམ་ལས་གཞི་ཆ་ཚང་ས་གནས་རང་ནས་གནང་རྒྱུ་ཡིན་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན།
བོད་མིའི་སྒྲིག་འཛུགས་ཀྱི་སོ་ནམ་ཞིང་ལས་སྡེ་ཚན་རྡ་རམ་ས་ལ་ནས་སྦེལ་ཀོབ་གཞིས་ཆགས་སུ་གནས་སྤོས་ཀྱིས། སོ་ནམ་ལས་གཞི་ཆ་ཚང་ས་གནས་རང་ནས་གནང་རྒྱུ་ཡིན་པ། རྒྱ་གར་ནང་གི་བཙན་བྱོལ་བོད་མིའི་སོ་ནམ་གཞིས་ཆགས་ཁག་དགུ་ནས་སོ་ནམ་སློབ་སྟོན་པ་མི་རེ་དང་བལ་ཡུལ་ནས་མི་གཅིག། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་གཞིས་ཆགས་ནས་སྐྱེ་ལྡན་སོ་ནམ་ཉམས་ཞིབ་དང་སྦྱོང་བརྡར་ཁང་གི་འགན་འཛིན་དང་འབྲེལ་ཡོད་ལས་བྱེད་བཅས་མི་བཞི། བཞུགས་སྒར་དུ་སྤྱི་ཟླ་ལྔ་བ་གི་ཚེས་པ་དགུ་ནས་བཅུ་གཅིག་གི་བར་རེ་སོ་ནམ་སྲིད་བྱུས་དང་འབྲེལ་བ་གི་ཚོགས་འདུ་བསྐོངས་ཏེ། ཁོང་ཚོས་སོ་ནམ་དང་འབྲེལ་བ་གི་སྒྲོམ་གཞི་ལ་འགྱུར་བ་བཏང་ནས་ས་གནས་སོ་སོའི་གནས་ཚུལ་དང་བསྟུན་པ་གི་སོ་ནམ་སྲིད་བྱུས་འཛིན་རྒྱུ་དང། སྔོན་མ་སོ་ནམ་སྡེ་ཚན་རྡ་རམ་ས་ལར་ཡོད་པ་དེས་ས་གནས་ཁག་ནས་ལས་བསྡོམས་ཕུལ་བ་རོགས་ཚོགས་ཚོར་ཡར་ཕུལ་རྒྱུ་ཡིན་ནའང། ད་ལྟ་སྤྱི་ཟླ་ལྔ་བ་གི་ཟླ་མཇུག་ནས་སོ་ནམ་སྡེ་ཚན་ས་གནས་སྦེལ་ཀོབ་ལ་གནས་སྤར་ཏེ། སོ་ནམ་ལས་གཞི་དང་འབྲེལ་བ་གི་ལས་དོན་ཆ་ཚང་ས་གནས་རང་ནས་གནང་རྒྱུ་བྱས་ཡོད་པ།

ད་ཆ་གཞིས་ཆགས་དང་ཞིང་པ་གི་གནས་སྟངས་གཞི་ལ་བཞག་ནས་འཆར་གཞི་བསྒྲིགས་པ་དེ་ཡག་པོ་ཡོང་རེ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དེ་ཡག་པོ་ཆགས་སྲིད་ལབ་ན་ད། ད་ལྟ་བར་དུ་ད་ག་རེ་ལས་འཆར་ག་རེ་ཡོད་པ་ཡིན་ནའང་ད་དབུས་ནས་མར་ཅིག་སླེབས་བསྡད་ཀྱི་ཡོད་རེད། ད་ལྟའི་ཆར་ལ་ང་ཚོ་ཨེ་ཨོ་ཚང་མ་ཡར་འཛོམས་ནས་ད་གཞིས་ཆགས་ཀྱི་གནས་སྟངས་ཞིང་པ་གི་གནས་སྟངས་ང་ཚོ་གི་ད་ག་ལ་གང་འཚམ་ཅིག་གོ་ཚོད་དུས་དེ་ལ་གཞི་བཞག་པའི་ཐོག་ནས་འཆར་གཞི་ཅིག་བསྒྲིགས་དུས་ནས་ཡག་པོ་ཅིག་ཡོང་གི་རེད་བསམ་པའི་ཅིག་དེ་འདྲ་ཅིག་ཚོར་བ་བྱུང་སྲིད་ལ་ཞུ་ཡིན། རྒྱ་གར་ལྷོ་ཕྱོགས་ཀྱི་གཞིས་ཆགས་ཁག་གི་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ནས། སྤྱི་ལོ་ཉིས་སྟོང་གཉིས་ལོར་བཀའ་ཤག་སྐབས་བཅུ་གཉིས་པ་གིས་སྐྱེ་ལྡན་སོ་ནམ་གྱི་སྲིད་བྱུས་ཞིག་བཟོས་ཡོད་པ་དང། ད་ལྟ་སྲིད་བྱུས་འདི་དངོས་སུ་ལག་བསྟར་གྱི་སྐབས་ས་ཐོག་ལ་དཀའ་ངལ་ཞིག་འཕྲད་ཀྱི་ཡོད་པས། སྲིད་བྱུས་འདི་གཞི་ལ་བཟུང་ནས་ད་ལྟའི་འཕྲུལ་རིག་དང་ཁྲོམ་རར་མཐུན་པ་གི་མཐུན་རྐྱེན་ཡར་རྒྱས་སུ་གཏོང་ཐབས་དང། གཞོན་སྐྱེས་ཚོ་སོ་ནམ་འདེབས་ལས་སུ་མཉམ་ཞུགས་ཡོང་རྒྱུ། ས་བཅུད་དེ་མི་ཉམས་པར་འཛིན་ཐབས་སོགས་གལ་གནད་ཡིན་པར་བརྟེན། གཞོན་སྐྱེས་མང་པོ་ཞིག་ཕྱི་རྒྱལ་ལ་ཕེབས་ཀྱང་སོ་སོའི་ས་ལ་ཞིང་ལས་བྱེད་པར་ཚུར་སླེབས་བསྡད་པ་སོགས་ཀྱི་ལོ་རྒྱུས་ཁྱབ་སྤེལ་བྱ་རྒྱུ་གལ་ཆེན་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག། ཨ་ནི་དབུས་གཞུང་དང་རྒྱ་གར་མངའ་གཞུང་གིས་ཨ་ནི་ཕ་གི་གི་ས་ཆའི་གི་ཁྲིམས་དང་སྒྲིག་གཞི། ལྷག་པར་དུ་ཉིས་སྟོང་གཉིས་ཀྱི་སྲིད་བྱུས་དང་ད་སྐྱེ་ལྡན་སྲོལ་རྒྱུན་སོ་ནམ་གྱི་སྲིད་བྱུས་འདི་ཡོད་པའི་སྐབས་འདི་ལ་ཡང། བཀའ་ཤག་སྐབས་བཅོ་གསུམ་ལ་ཡང་སྙན་སེང་ཞུས་ནས་རྒྱབ་སྐྱོར་ཐོབ་པ་ཅིག་རེད། ཡིན་ནས་འདིའི་སྐབས་ལ་ཉིས་སྟོང་བཅུ་བཞི་གི་བཙན་བྱོལ་བོད་མིའི་རྒྱ་གར་དབུས་གཞུང་གི་ཐུགས་འགན་བཅོལ་སྤྲོད་སྲིད་བྱུས་འདི་གཏན་འབེབས་རྒྱུ་རེད། ད་ད་ལྟ་གཏན་འབེབས་གནང་བྱས་ནས་དངོས་སུ་ས་ཐོ་ལག་འཛིན་ཡོད་པའི་ཀྱི་གནས་སྟངས་ཅིག་རེད་བྱས་ན་ད་ས་ཐོ་ལག་འཛིན་འདིས་མི་མང་ནང་ལ་ཡ་མཐུན་རྐྱེན་སྦྱར་ཐུབ་ཡ། ཨ་ནི་གཞོན་སྐྱེས་མང་པོ་ཅིག་ཕྱི་ལ་ཕེབས་བསྡད་ཡ་དེ་སོ་སོའི་ས་ལ་ཡ་དེང་སང་ལོག་བྱས་ནས་རིགས་ཅིག་ཡོད་རེད་བྱས་ཙང་ཁོང་ཚོའི་ལོ་རྒྱུས་འདི་གས་དེ་ང་ཚོ་ཁྱབ་སྤེལ་ཞུ་ཐུབ་ཡ། རྒྱ་གར་ནང་སོ་ནམ་ཞིང་ལས་གཙོ་ཆེར་གཉེར་བཞིན་པ་གི་གཞིས་ཆགས་ཆེ་ཁག་བཅུ་གཉིས་ཡོད་པ་ལས། ཚོགས་འདུ་འདི་ལ་གཞིས་ཆགས་ཆེ་ཁག་དགུ་གི་སོ་ནམ་སློབ་སྟོན་པ་རྣམས་བཅར་ཡོད་པ་ཚོས་སྔོན་མའི་སོ་ནམ་སྲིད་བྱུས་རྫས་འགྱུར་གྱི་ལྷད་མ་འདྲེས་པ་གི་སྲོལ་རྒྱུན་སྐྱེ་ལྡན་སོ་ནམ་གཞིར་བཞག་གི་ཐོག་དུས་ཀྱི་འགྱུར་ལྡོག་དང་མཐུན་པར། སྲོལ་རྒྱུན་གཅིག་པོ་ཙམ་མིན་པར་སྟོན་ཐོག་འདེབས་ལས་ཤུགས་ཆེར་གཏོང་ཐབས་ཀྱི་ཐད་དུ་གོ་བསྡུར་དང་འབྲེལ། བཀའ་ཤག་ལ་འཆར་འབུལ་གྱི་རགས་ཟིན་སྒྲོམ་གཞི་དང་སྲིད་བྱུས་སོགས་དང་འབྲེལ་བ་གི་དོན་ཚན་བཞི་ཟིན་བྲིས་སུ་ཕབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་སོ་སོ་འཇོན་ན་གོ་སྐབས་མང་པོ་འདུག་ཅེས་བོད་མི་དངོས་ཁམས་རིག་པ་པ་བསྟན་འཛིན་ཀུན་གསལ་ལགས་ཀྱིས་འགྲེལ་བརྗོད་གནང་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
དང་པོ་ནས་ཅིག་ཕྱི་རྒྱལ་ལ་འགྲོ་ཡས་མ་རག་ན་ཨ་ནི་སེམས་ཤུགས་ཆག་དེ་འདྲ་ཁྱོན་ནས་རང་མ་གནང་རོགས་གནང་ཞུ། ག་རེ་བྱེད་ཀྱི་ཡོད་ན་སྤུས་དག་པོ་གནང་བ་ན་ར་སྤུས་དག་པོ་སློབ་གཉེར་བྱེད་ཨ་ནི་གོ་སྐབས་དོན་འགྲོ་གི་རེད་ད་ཨ་ནི་དེང་སང་དམིགས་བསལ་གྱི་དྲ་རྒྱ་རྐྱེན་དྲ་རྒྱ་བཀའ་དྲིན་གྱི་ར་ག་རེ་ཡིན་ནའི་ཅིག་ག་རེ་ལབ་དགོས་རེད་རིམ་པ་སྤྲད་མང་པོ་སྦྱང་ཡས་རེད་དེ་གི་གོ་སྐབས་དེ་ཡིན་གཅིག་མིན་གཅིག་ལེན་རོགས་གནང་ཞུ། བོད་མི་རྣམས་བཙན་བྱོལ་བ་ཆགས་ཏེ་ད་ཆ་མི་ལོ་དྲུག་ཅུ་ལྷག་འགྲོ་མུས་ཡིན་ནའང། བཙན་བྱོལ་བའི་མི་རབས་གསར་པ་མང་པོ་ཞིག་ལ་དེང་གི་ཤེས་ཡོན་ཚད་ལྡན་ཐོབ་པའི་གོ་སྐབས་འདྲ་མིན་བྱུང་དང་འབྱུང་མུས་ཡིན་པའི་ཁྲོད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ལོར་བཞུགས་སྒར་རྡ་རམ་ས་ལར་སྐྱེས་འཚར་བྱུང་བའི་དངོས་ཁམས་རིག་པ་བ་འབུམ་རམས་པ་བསྟན་འཛིན་ཀུན་གསལ་ལགས་ནས་ཧོ་ལན་ན་རྟེན་གཞི་བྱས་པའི་ཀམ་པུ་ཊར་དང་ཁ་པར་སོགས་འཕྲུལ་རིག་ཡར་རྒྱས་གཏོང་ཕྱོགས་དང་འབྲེལ་བའི་བཟོ་ཚོང་ཁེ་གཉེར་ལས་ཁང་སྟེ Advanced Semiconductor Material Lithography ཞེས་པའི་ནང Microchip བཟོ་སྐྲུན་དང་འབྲེལ་བའི་ཐོག་ཕྱག་ལས་གནང་མུས་ཡིན་འདུག།

ཉིས་སྟོང་བཅུ་ལོར་གཡས་གཡོན་དུ་འཛིན་རིམ་བཅུ་པ་དང་བཅུ་གཅིག་བཅུ་གཉིས་བཅས་ཀྱི་སློབ་གཉེར་གནང་ཡོད་པ་མ་ཟད་ཆུང་དུས་ནས་ཚན་རིག་དང་ལྷག་པར་དུ་དངོས་ཁམས་རིག་པར་དོ་སྣང་ཡོད་པའི་བོད་ཀྱི་མི་རབས་གསར་པ་ཞིག་ཡིན་འདུག།
ང་རང་གིས་འདི་མ་བབས་ཞེས་དུས་ང་སེ་ལ་ཀུའི་ལ་གཙོ་བོ་དེ་ང་ང་བསམ་མེད་ང་རང་གིས་ད་ལྟ་རྒྱབ་ལྗོངས་ལ་ཅིག་བསམ་བློ་བཏང་དུས། སེ་ལ་ཀུའི་ལ་འགྲོ་དུས་ང་རང་དགེ་རྒན་གལ་ཆེན་པོ་རེད་བསམ་གྱི་འདུག་དགེ་རྒན་ཚོ་དཔེ་གལ་ཆེན་པོ་བཟུང་དགེ་རྒན་གྱི་སློབ་སྟོན་བྱེད་སྟངས་དང་དགེ་རྒན་གྱི་ཁོར་ཡུག་བསྐྲུན་སྟངས་དང་དེ་འདྲའི་བྱས་ནི་ང་རང་འཛིན་གྲྭ་བརྒྱད་པ་ནས་བྱས་ཏེ་དངོས་ཁམས་རིག་པ་ལ་དབྱིངས་ཞེ་པོ་སླེབས། དགེ་རྒན་གྱིས་རྒྱུན་དུ་ནས་འཛིན་གྲྭ་གཅིག་པུ་ཞིག་ལ་མ་རེད་འཛིན་གྲྭ་ཕྱི་ལོགས་ལ་དྲི་བ་སྐོར་དུས་ཡིན་པ་ཡིན་ན་རེད་ཅིག་གྲོས་བསྡུར་བྱེད་དུས་ཡིན་པ་ཡིན་ན་རེད། འཛིན་གྲྭ་ནང་ལོགས་ལ་ང་ཚོས་ཀྱིས་ཀློག་དེབ་ནང་ལོགས་ཀྱི་གཅིག་པུ་ཞིག་མ་ལབ་པ་བྱས་ཕྱི་ལོགས་ལ་ཨ་ནི་ག་འདྲས་སྦྱང་ཡོད་མེད་དང་ཨ་གཙོ་བོ་གཅིག་ང་རང་གི་དྲན་ཡས་ལ་དཔེར་ན་སེལ་ང་ཚོ་བོད་ཁྱིམ་སེ་ལ་ཀུའི་འདྲ་བོ་ཆ་བཞག་པ་ཡིན་ན། ཕ་གི་ལ་ཨ་ནི་ད། གོང་ས་མཆོག་གི་ཨ་ནི་ད་དེ། གོང་ས་མཆོག་དང་ཚན་རིག་པ་ཡི་བར་ལ་འབྲེལ་བ་དེ། འབྲེལ་བ་བགྲོ་གླེང་དེ་བྱེད་པའི་སྐབས་ཀྱི་ཨ་ནི། ང་ཚོ་གི་གྲྭ་བཙུན་མང་པོ་ཕ་གི་ལ་བཏང། ཨ་ནི་ད་ཚན་རིག་པ་མཉམ་དུ་འབྲེལ་བ་བྱེད་ཀྱི་གོ་སྐབས་དེ་སེ་ལ་ཀུའི་ལ་ང་ཚོ་དེ་བྱུང་ཡོད་རེད། དེ་སྐབས་ལ་ནི་ང་ཚོ་ཡིན་ན་ཐད་ཀར་ཚན་རིག་པ་མཐོང་ཡས་བྱུང། ཡང་ང་ཚོ་གི་དགེ་བཤེས་ཚོ་ཡས་མཐོང་ཡས་བྱུང། ཨ་ནི་ཁོང་ཚོ་གི་ག་རེ་ལབ་དགོས་རེད་ཁོང་ཚོ་གི་ཁོང་ཚོ་ཕར་ཚུར་གྲོས་བསྡུར་བྱེད་པ་ལ་ང་ཚོ་ཟུར་ནས་ལྟ་ཡས་བྱུང། དེ་འདྲས་ཀྱི་ག་རེ་ལབ་དགོས་རེད་ང་ཚོར་སེམས་ཤུགས་འདྲ་བོ་ཞིག་སླེབས།

དངོས་ཁམས་རིག་པ་བ་བསྟན་འཛིན་ཀུན་གསལ་ལགས་ཀྱིས་ཧོ་ལན་དུ་ཚད་རྡུལ་དངོས་ཁམས Quantum Physics དང་འབྲེལ་བའི་སློབ་ཚན་ཐོག་ལ་འབུམ་རམས་པའི་སློབ་གཉེར་གནང་འདུག་པ་མ་ཟད་འབུམ་རམས་པའི་སློབ་ཐོན་ཞིབ་འཇུག་ཆེད་རྩོམ་དེ་ཡང ྋགོང་ས་མཆོག་དང་རྣམ་གྲྭ་མཁས་གྲུབ་དམ་པ་བསྟན་འཛིན་དོན་གྲུབ་རྣམ་གཉིས་ནས་ཚན་རིག་ལ་མཁྱེན་འདོད་དང་ཐུགས་ཁུར་གཟབ་རྒྱས་ཀྱི་བཀའ་དྲིན་མཚོན་ཆེད་དུ་ཕུལ་བ་ཞིག་ཡིན་འདུག། ད་ལྟ་སྐུ་མདུན་ནས་མང་པོ་བཀའ་སློབ་མང་པོ་ཕུལ་ཡོད་དོ། དེ་ཡང Quantum གྱི Quantum Physics ལས་དོ། Quantum གྱི་ད་ལྟ་དེ་གི་ཚན་རིག་དེ་བེད་སྤྱོད་བཏང་རྗེས་ཨ་ནི་ཆེ་ཆུང་འདི་ག་གང་ལ Quantum Physics དེ་བེད་སྤྱོད་བཏང་རྗེས་ཨ་ནི་འགྲོ་སྟངས་དེ་ག་འདྲས་འདུག། གོང་དུ་གོ་ཡུལ་རྒྱག་སྟངས་ག་འདྲས་འདུག། དེ་ལ་ད་ཅིག་ཁྱད་ཆོས་དེ་དམིགས་བསལ་ག་འདྲས་སླེབས་ཀྱི་འདུག་འདི་མགོ་ཚོས་པ་བྱེད། འདི་མགོ་ཚོས་སོང་ན་གཞི་ནས་ང་ཚོས་ཀྱི་ད་འདི་བེད་སྤྱོད་བཏང་ནི་ཨ་ནི་འཕྲུལ་ཆས་བཟོ་ཡས་ལ་ཐབས་ཤེས་བྱེད་དགོས། ཨ་ནི་ངེད་ཀྱི་དེ་འདྲའི་གཙུག་ལག་རབ་འབྱམས་ཀྱི་སློབ་སྦྱོང་ལོ་གཉིས་འདི་བྱས་ཨ་ནི་དེ་ནི་འབུམ་རམས་པ་ཀྱི་ལོ། ལོ་བཞི་འདི། དེ་ཚོ་ཀྱི་སློབ་སྦྱོང་བྱས་ཏེ་ད་ག་རང་སྒང་ལ་སློབ་ཚན་འདི་སྦྱང། ད་ག་རང་གི་ཨ་ནི་འགྲོ་སྟངས་རྩིས་རྒྱག་སྟངས་འདི་སྦྱང། དེ་འདྲས་བྱས་བྱས་འདི་ཀྱི། སོ་སོ་ཀྱི་རྩལ་འདི་ཡར་རྒྱས་བཏང་བྱས་ཨ་ནི་འདི་ད་ལྟ་ང་ལྟར་ལས་ཀ་བྱེད་ས་ད་ག་རང་རེད།

ཨ་ནི་འདི་གི་ཉམས་ཞིབ་འདི་གི་ལྟ་གྲུབ་འབྲས་བརྗོད་མ་རེད་འདི་ག་ང་ཚོ་འཕྲུལ་ཆས་དེ་ཡ་གི་ག་འདྲེ་གཏང་ཐུབ་འདུག་འདི་གི་ལྟ་དང་དང་ཉམས་ཞིབ་བཅས་ཀྱི་ལས་ཀ་འདི་བྱེད་དེ་ཡོད། བཙན་བྱོལ་བོད་མི་ཡིན་པའི་ཆ་ནས་དེང་གི་ཚད་མཐོའི་སློབ་གཉེར་ཁང་ཁག་ནང་སློབ་གཉེར་བྱེད་པའི་སྐབས་དཔལ་འབྱོར་གྱི་དཀའ་ངལ་དང་གདོང་ལེན་བྱེད་དགོས་པའི་གནད་དོན་མང་དག་ཅིག་ཡོད་པ་རེད། འབུམ་རམས་པ་ཀུན་གསལ་ལགས་ལྟ་བུ་མཚོན་ན་དེ་སྔོན་འཇར་མ་ནིར་དངོས་ཁམས་རིག་པའི་སློབ་ཚན་ཐོག་ལ་ལོ་གཉིས་རིང་ཉེ་བའི་གཙུག་ལག་རབ་འབྱམས་པའི་སློབ་གཉེར་གནང་བའི་སྐབས་དཔལ་འབྱོར་གྱི་དཀའ་ངལ་འཕྲད་ཀྱང་ཁོང་གི་ཤེས་ཡོན་དང་གཤིས་རྒྱུད་བཟང་པོས་དཀའ་ངལ་དེ་སེལ་ཡོད་པ་ཁོང་གི་ཨ་མ་ཚེ་རིང་གཡུ་སྒྲོན་ལགས་ཀྱིས

བཀའ་དྲིན་ལ་བརྟེན་ནས་སོ་སོ་ཡིན་བརྗོད་ན་གོ་སྐབས་མང་པོ་ཞིག་ཡོད་པ་མྱོང་ཚོར་དང་སྦྲགས་ཏེ་ངོ་སྤྲོད་གནང་ཞིང་མཁས་པ་ཆགས་པར་ངེས་པར་དུ་ཕྱི་རྒྱལ་དུ་འགྲོ་མི་དགོས་པར་ཚང་མ་སོ་སོར་རག་ལས་ཡོད་ཅེས་འགྲེལ་བརྗོད་གནང་བྱུང། བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་དཔྱད་གཏམ་ལེ་ཚན་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷླན་ཀིན་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་གི་བོད་མིར་སྟངས་འཛིན་དང་དོགས་ཟོན་བྱ་ར་བྱ་ཆེད་བོད་མི་ཁྱོན་ཆེ་ཁྲག་གི DNA འམ་རིགས་རྫས་བསྡུ་རུབ་བྱེད་བཞིན་པ་ཧ་ཅང་བློ་འཚུབ་ཆེན་པོ་ཡོད་ཅེས་གསུངས་པ་དེའི་གལ་གནད་དང་ཕན་ནུས་སོགས་སྐོར་འབྲེལ་ཡོད་ཁག་ཅིག་ལ་ཚེ་དབང་དངོས་གྲུབ་ལགས་ཀྱིས་བཅར་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་དགུ་ཉིན་ཨ་མི་རི་ཀའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རང་དབང་གི་བྱ་དགའ་གནང་བའི་མཛད་སྒོའི་སྐབས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཆེན་མོ་ཨན་ཐོ་ནེ་སྦིལ་ཀན་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་གི་བོད་མིར་སྟངས་འཛིན་དང་དོགས་ཟོན་བྱ་ར་བྱ་ཆེད་བོད་མི་ཁྱོན་ཆེའི DNA འམ་རིགས་རྫས་བསྡུ་རུབ་བྱ་བཞིན་པར་ཧ་ཅང་བློ་འཚབ་ཆེན་པོ་ཡོད་ཅེས་གསུངས་འདུག་ལ། ཁོང་ནི་ཡོངས་ཁྱབ་ཏུ་དེ་ལྟར་གསུང་མཁན་ཨ་མི་རི་ཀའི་དཔོན་རིགས་མཐོ་ཤོས་དེ་ཡིན་པ་རེད། དེ་བཞིན་ཁོང་གིས་རྒྱ་ནག་གིས་དེང་དུས་ཀྱི་ཚན་རིག་ཡར་རྒྱས་དེ་བེད་སྤྱོད་བཏང་ནས་བཙན་དབང་གིས་བོད་མིའི DNA ཀྱི་གནས་སྡུད་རེའུ་མིག་བསྡུ་ལེན་བྱས་པ་དེ་ནི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་བཏང་བ་ཞིག་རེད་ལ། གནས་ཚུལ་དེའི་རིགས་བོད་དང་ཡུ་གུར་ཁ་ཆེའི་གྲངས་ཉུང་མི་རིགས་ཀྱི་ཐོག་ལ་ལག་བསྟར་བྱེད་བཞིན་པ་རེད་ཅེས་གསུངས་བཞག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་ཁེ་ནེ་ཏའི་ཀྲོན་ཀྲོའུ་གཙུག་ལག་སློབ་གྲྭ་ཆེན་མོའི། Citizen Lab། ཞེས་པའི་ཚན་རིག་བརྟག་དཔྱད་ལས་ཁང་གིས་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང། འདས་པའི་ལོ་དྲུག་ནང་རྒྱ་ནག་གི་ཉེན་རྟོག་པས་ཕལ་ཆེར་བོད་ནང་བོད་མི་དགུ་ཁྲི་ཉིས་སྟོང་ནས་ས་ཡ་གཅིག་དང་ཚེག་གཉིས་ཙམ་གྱི DNA འམ་རིགས་རྫས་བསྡུ་རུབ་བྱས་ཡོད་པ་དང་དེ་ནི་བོད་ནང་གི་བོད་མི་བཞི་ཟུར་གཅིག་ནས་གསུམ་ཆ་གཅིག་ཡིན་པ་གསུངས་ཡོད་པ་རེད། ལོ་དེའི་ཟླ་བ་དེ་གའི་ནང། ཨ་མི་རི་ཀའི་ནང་དུ་ཡོད་པའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ལས་ཁང་གིས། རྒྱ་ནག་གི་དཔོན་རིགས་ཚོས་འཆར་གཞི་ལྡན་པའི་ཐོག་ནས་ཐ་ན་བྱིས་པ་ལོ་ལྔར་སོན་པ་ཡང་ཕ་མར་སྐད་ཆ་ཙམ་ཡང་མ་དྲིས་པར་བཙན་དབང་གིས DNA འམ་རིགས་རྫས་བསྡུ་རུབ་བྱ་གི་ཡོད་ལུགས་གསུངས་ཡོད་པ་རེད། ཁེ་ནེ་ཏའི Citizen Lab ཞེས་པའི་སྤྱི་ཚོགས་ཚན་རིག་བརྟག་དཔྱད་ཁང་གི་ཉམས་ཞིབ་པ་ཨེ་མི་ལི་སྒྲིགས་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་རིགས་རྫས་ཁྱོན་ཆེ་བསྡུ་ལེན་བྱ་བཞིན་པའི་གནད་དོན་འདིར་དོ་སྣང་བྱ་མཁན་མང་དུ་འགྲོ་བཞིན་ཡིན་པ་དང། ལྷག་པར་དུ་ཨ་མི་རི་ཀའི་གཞུང་གིས་ཐུགས་སྣང་གནང་བར་ཧ་ཅང་དགའ་པོ་བྱུང་ཞེས་གསུངས་གནང་གི་འདུག། དེ་བཞིན་ཁོང་གིས་ད་ལན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཆེན་མོ། Antony Blinken། མཆོག་གིས་བོད་ནང་གི་བོད་མིའི DNA འམ

དེ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཡན་ཐིན་གྱིས་ཕྱི་ཚེས་བཅུ་ཉིན་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཀྱི་ཐོག་ལན་འདེབས་གསལ་བཤད་བྱས་པའི་ནང། དེ་ནི་ཚོར་བ་རྣོ་བའི་གནས་ཚུལ་རྫུན་བཟོ་བྱས་པ་ཞིག་ལས་བདེན་པ་མིན་ལུགས་བཤད་པའི་ཐོག་ཨ་མི་རི་ཀའི་དམག་མིས་རྒྱ་རིགས་དང་ཨ་རབ་དེ་བཞིན་ཡུ་རོབ་ཀྱི་ཨར་ཡན་མི་རིགས་ཀྱི DNA བསྡུ་ལེན་བྱེད་ཀྱི་ཡོད་པའི་སྐོར་ཕྱིར་ཨ་མི་རི་ཀར་སྐྱོན་བརྗོད་བྱས་བཞག།

ད་ཆ་རྒྱ་ནག་གཞུང་གིས་བོད་མིའི་རིགས་རྫས་བསྡུ་ལེན་བྱ་བའི་ལས་གཞི་ཡོད་པར་དངོས་སུ་ངོས་ལེན་མ་བྱེད་ཀ་མེད་ཆགས་ཡོད་པ་རེད། མ་འོངས་གནད་དོན་འདིའི་ཐད་གླེང་སློང་དེ་སྔར་ལས་མང་བ་ཡོང་རྒྱུར་ཕན་ཐོགས་ཡོང་ངེས་རེད་ཅེས་གསུངས་གནང་གི་འདུག་ཡང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་ཤར་ཨེ་ཤེ་ཡའི་འགན་འཛིན་མཱ་ཡ་ཝང་ལགས་ཀྱིས། ཨ་རིའི་ཆེས་མཐོའི་དཔོན་རིགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ལ་དོ་ཁུར་གནང་ནས་གསུངས་པ་དེ་ནི་དགའ་བསུ་ཞུ་འོས་པ་ཞིག་རེད་ཅེས་ཞལ་པར་ཐོག་གསུངས་གནང་བྱུང། ཁོང་གིས་རྒྱ་ནག་གཞུང་གིས་བོད་མིར་གསང་ཞིབ་དང་དོགས་ཟོན་བྱ་ར་བྱ་ཆེད། གང་བྱུང་བོད་མིའི་རིགས་རྫས་བསྡུ་རུབ་བྱ་བཞིན་པ་དང་འབྲེལ་བ་ཡོད་པའི་རྒྱ་ནག་གི་ཁེ་གཉེར་ལས་ཁང་ཚང་མར་ཨ་མི་རི་ཀའི་དཔལ་འབྱོར་གྱི་ཉེས་ཆད་འགེལ་ནས་བོད་མིའི་ཐོག་དྲག་གནོན་བྱ་རྒྱུ་དེ་མཚམས་འཇོག་ཡོང་ཐབས་གནང་དགོས་པ་རེད་ཅེས་གསུངས་གནང་གི་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ཨུ་ཛར་ཛེ་ཡ་མཆོག་གིས་ཀྱང་ཊུའི་ཊར་དྲ་རྒྱའི་ཐོག་རྒྱ་ནག་གིས་བོད་ནང་བོད་མིའི་ཐོག་དྲག་གནོན་དེ་རིགས་བྱ་རྒྱུ་མཚམས་འཇོག་བྱས་ནས། བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་སྲུང་བྱ་དགོས་པ་གསུངས་ཡོད་པ་རེད། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཆེན་མོ་ཨན་ཐོ་ནི་བིལ་ཀན་མཆོག་གིས་གསུངས་པ་དེར། ཨ་མི་རི་ཀ་དང་ཡུ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་དགའ་བསུ་ཞུས་པའི་ཐོག་རྒྱ་ནག་གིས་བོད་བཙན་བཟུང་བྱས་པ་ནས་བཟུང། ཡ་ང་སྙིང་རྗེ་མེད་པའི་ཐོག་ནས་བོད་མིའི་སྤྱི་ཚོགས་ཀྱི་ཐོག་སྟངས་འཛིན་བྱ་ཆེད་བོད་མིའི DNA འམ་རིགས་རྫས་བསྡུ་རུབ་བྱ་རྒྱུ་ཐེ་བའི་ལས་འགུལ་སྣེ་མང་ཞིག་སྤེལ་ཡོད་པ་རེད། རྒྱ་ནག་གཞུང་གི་ལག་ནས་བོད་མི་རྣམས་སྐྱོབ་པའི་ཐབས་ལམ་བཟང་ཤོས་དེ་ནི་ཞི་བའི་གྲོས་མོལ་གྱི་ལམ་ནས་རྒྱ་ནག་གིས་ཁྲིམས་འགལ་གྱི་ཐོག་ནས་བཙན་བཟུང་བྱས་པའི་བོད་ཀྱི་དཀའ་རྙོག་སེལ་ཐབས་བྱ་རྒྱུ་དེ་རེད་ཅེས་གསུངས་བཞག་ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་ཐེངས་འདིའི་རྒྱ་ནག་དང་ཧོང་ཀོང་ཐེ་ཝན་ལེ་ཚན་དེའི་ནང་ཉེ་ཆར་རྒྱ་ནག་གཞུང་གིས་རྒྱ་ནག་ནང་སྐྱེས་ནས་ཐེ་ཝན་དུ་ཕེབས་པའི་ཐེ་ཝན་གྱི་དཔའ་ཆེའི་དཔེ་སྐྲུན་ཁང་གི་རྩོམ་སྒྲིག་འགན་འཛིན་ཧྥུའུ་ཁྲ་རྒྱ་ནག་ནང་གཉེན་འཕྲད་དུ་བསྐྱོད་པའི་སྐབས་ལ་འཛིན་བཟུང་བྱས་ཡོད་པའི་སྐོར་འཆི་མེད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཐའེ་ཝན་ནང་ལ་གནས་སྡོད་གནང་མཁན་དཔའ་ཆེ་ཟེར་བའི་ཐའེ་ཝན་གྱི་དཔེ་སྐྲུན་ཁང་གི་རྩོམ་སྒྲིག་འགན་འཛིན་ཧྥུའུ་ཁྲ་ཡན་ཧྭ་སྤྱི་ཟླ་གསུམ་པའི་ནང་རྒྱ་ནག་ཏུ་སྤུན་མཆེད་ཐུག་འཕྲད་ལ་ཕྱིན་པའི་རྗེས་གར་སོང་ཆ་མེད་དུ་གྱུར་ཡོད་པ་དང། ཕྱི་རྒྱལ་ནང་ལ་ཡོད་པའི་རྩོམ་པ་པོ་པའེ་ལིང་གིས་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་ཉིན་སྤྱི་ཚོགས་དྲ་རྒྱའི་ཐོག་ཧྥུའུ་ཁྲ་རྒྱ་ནག་ཧྲང་ཧའེ་ནང་ནས་འཇུ་བཟུང་བྱས་ཡོད་པའི་སྐོར་གནས་ཚུལ་སྤེལ་ཡོད་པ་དང།

ཐའེ་ཝན་གྱི་མག་པ་ཡིན་པའི་ལི་ཡན་ཧའམ་ཧྥུའུ་ཁྲ་ཡན་ཧྭ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་རྒྱ་ནག་བྱང་ཤར་ལེའོ་ཉིང་ཞིང་ཆེན་ཁུལ་དུ་སྐྱེས་པ་དང། རྒྱ་ཡིག་གི་རིག་པའི་གཞུང་ལུགས་ཀྱི་དགེ་རྒན་ཆེན་མོའི་ལག་ཁྱེར་ཐོབ་ཡོད་ཅིང། དེའི་སྔོན་ཧྲང་ཧའེ་རིག་གནས་དཔེ་སྐྲུན་ཁང་གི་འགན་འཛིན་གཞོན་པའི་ལས་གནས་འཁུར་མྱོང་ཡོད་པ་དང། ཐའེ་ཝན་གྱི་བུད་མེད་ཞིག་དང་ཆང་ས་བརྒྱབ་ནས་ཐའེ་ཝན་ནང་ལ་གནས་སྤོས་བྱས་ཏེ་རྒྱུན་རིང་འགྲོ་གི་ཡོད་པ་རེད། སྤྱི་ལོ་ཉིས་སྟོང་དགུ་ལོར་ཐའེ་ཝན་ནང་དཔའ་ཆེའི་རིག་གནས་འགྲེམས་སྤེལ་ཁང་གསར་འཛུགས་གནང་ཡོད་པ་དང། དེ་ཡང་ཀློག་དེབ་སྤྱི་མཐུན་རྒྱལ་ཁབ་ཟེར་བའི་དཔེ་སྐྲུན་ཁང་གི་ཡན་ལག་འགྲེམས་སྤེལ་ཁང་ཞིག་ཡིན་འདུག་ཧྥུའུ་ཁྲ་ལ་རྒྱ་ནག་རྒྱལ་ཁབ་བདེ་འཇགས་ལས་ཁང་གིས་བརྟག་དཔྱད་ཞིབ་བཤེར་བྱེད་ཀྱི་ཡོད་པའི་གནད་དོན་ཐད་སྤྱི་ཚེས་ཉི་ཤུ་དྲུག་ཉིན་གསར་འགོད་པས་དཔའ་ཆེའི་དཔེ་སྐྲུན་ཁང་གི་འབྲེལ་ཡོད་ལ་སྐད་ཆ་དྲིས་པའི་སྐབས་ལན་འདེབས་གང་ཡང་བྱས་མེད་པ་རེད། དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་བསམ་བློ་སྐུལ་སྤེལ་བྱེད་པ་དང་རྒྱ་ནག་གཞུང་དང་ཆབ་སྲིད་ཀྱི་ལྟ་སྤྱོད་མི་མཐུན་མཁན་རྒྱ་ནག་གིས་འཛིན་བཟུང་བྱེད་མི་ཚོ་དང་ཁོང་ཚོའི་ནང་མི་ཚོར་རོགས་རམ་བྱེད་མཁན། རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་རྩིས་བྱས་པའི་ཉེས་འཛུགས་ཀྱིས་ལོ་ལྔའི་རིང་རྒྱ་ནག་ནང་བཙོན་འཇུག་བྱས་པའི་ཐེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ལི་མིང་ཀྲེ་ཡིས།

དེའི་སྔོན་དཔེ་སྐྲུན་བྱེད་ཡས་ཀྱི་ཐད་འཇིགས་སྐུལ་དང་བསླུ་བྲིད་བྱེད་ཀྱི་ཡོད་པ་དང། ད་ཆ་འཛིན་བཟུང་དང་མངོན་གསལ་དོད་པོའི་ཐོག་ནས་འཇིགས་སྐུལ་གྱི་ཐབས་ལམ་བེད་སྤྱོད་བྱེད་ཀྱི་ཡོད་པ་རེད་ཅེས་དང། ལི་མིང་ཀྲེ་ཡིས་རྒྱ་ནག་དམར་ཤོག་གཞུང་གིས་ལྷོ་ཤར་ཨེ་ཤི་ཡ་སོགས་འཛམ་གླིང་ཡུལ་གྲུ་ཁག་ནང་རྒྱ་ནག་ལ་གནོད་པའི་རིགས་ཀྱི་དེབ་དཔེ་སྐྲུན་བྱ་མི་ཆོག་པའི་འཇིགས་སྐུལ་བྱེད་ཀྱི་ཡོད་པ་དང། རྒྱ་ནག་གི་དཔེ་སྐྲུན་ཁང་ཁག་གིས་རྒྱ་ཡིག་གི་དེབ་འགྲེམ་སྤེལ་གྱི་བདག་དབང་ཉོ་སྒྲུབ་བྱས་ནས་རྒྱ་ནག་གི་དཔེ་སྐྲུན་ཁང་གི་དགོས་མཁོ་བཞིན་དེབ་འགྲེམ་སྤེལ་བྱེད་ཀྱི་ཡོད་པ་རེད།

རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་ཚབས་བཟོ་སྲིད་པ་བརྗོད་ནས་སྒོ་བརྒྱབ་དགོས་བྱུང་བའི་ཧོང་ཀོང་གི་དུང་ལོ་ཝན་དེབ་ཚོང་ཁང་གི་སྦྱིན་བདག་གྲས་དེང་སྐབས་ཐེ་ཝན་ནང་ལ་སྐྱབས་བཅོལ་དུ་ཡོད་པ་ལིན་རུང་ཅི་ཡིས་ཁོང་དེ་སྔོན་རྒྱ་ནག་གཞུང་གིས་འཛིན་བཟུང་བྱེད་མྱོང་ཡོད་པའི་ཉམས་མྱོང་ཐོག་ནས་དགོངས་ཚུལ་གསུངས་དོན།

རྒྱ་ནག་གཞུང་གིས་ཐེ་ཝན་གྱི་པཱ་ཆི་དཔེ་སྐྲུན་ཁང་གི་རྩོམ་སྒྲིག་འགན་འཛིན་ཧྥུའུ་ཁྲ་ཡན་ཧེ་འཛིན་བཟུང་བྱས་པའི་ཐད་ཨ་རིའི་སྨྱུག་ཚོགས་ཀྱིས་ཀྱང་གསལ་བསྒྲགས་སྤེལ་ཡོད་པ་དང། དེའི་ནང་འགྲེམས་སྤེལ་བྱེད་རྒྱུར་ཉེས་པ་མེད་པ་དང་ཧྥུའུ་ཁྲ་མགྱོགས་མྱུར་གློད་བཀྲོལ་དགོས་ཅིང། རྒྱ་ནག་གཞུང་གིས་ཁོང་འཛིན་བཟུང་བྱས་པའི་བྱ་སྤྱོད་ནི་སྨྲ་བརྗོད་རང་དབང་ལ་རྡུང་རྡེག་བཏང་བ་ཞིག་ཡིན་པ་རེད་ལ་རྒྱ་ནག་གཞུང་གིས་རང་དབང་དང་ཡོངས་གྲགས་ཀྱི་བསམ་བློའི་འབྲེལ་ལམ་བྱེད་མཁན་ཡོངས་རྫོགས་ལ་དགྲ་ཁ་གཏད་ཀྱི་རྣམ་འགྱུར་སྟོན་པའི་དཔེ་མཚོན་ཞིག་ཡིན་པ་རེད་སོགས་བཀོད་ཡོད་འདུག། ཐའེ་ཝན་གྱི་པཱ་ཆི་དཔེ་སྐྲུན་ཁང་གི་རྩོམ་སྒྲིག་འགན་འཛིན་ཧྥུའུ་ཁྲ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་གནས་ཚུལ་སྦི་སྦི་སི་གསར་འགྱུར་བརྒྱུད་ལམ་དང་ནེའུ་ཡོག་དུས་བབ་ཚགས་ཤོག། སི་ཨེན་ཨེན། དང་འཇར་མན་གྱི་རླུང་འཕྲིན་དང་ཧྥ་རན་སི་རླུང་འཕྲིན་བརྙན་འཕྲིན་སོགས་ཨ་རི་དང་ཡོ་རོབ་ཀྱི་གསར་འགྱུར་བརྒྱུད་ལམ་ཆེ་ཁག་ཚང་མའི་ཐོག་གནས་ཚུལ་སྤེལ་ཡོད་པ་རེད། དབྱིན་ཇིའི The Guardian གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས་ད་རེས་ཐེ་ཝན་གྱི་པཱ་ཆི་དཔེ་སྐྲུན་ཁང་གི་རྩོམ་སྒྲིག་འགན་འཛིན་ཧྥུའུ་ཁྲ་འཛིན་བཟུང་བྱས་པའི་གནས་ཚུལ་དང། ཧོང་ཀོང་གི་དུང་ལོ་ཝན་དེབ་ཚོང་ཁང་གི་སྦྱིན་བདག་ལྔ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་གནས་ཚུལ་གཅིག་མཚུངས་ཡིན་པའི་སྐོར་བཀོད་ཡོད་པ་མ་ཟད། དུང་ལོ་ཝན་དེབ་ཚོང་ཁང་གི་སྦྱིན་བདག་ཀུའེ་མིང་ཧའེ་ད་དུང་ཡང་རྒྱ་ནག་གི་བཙོན་ཁང་ནང་ཡོད་མུས་ཡིན་པའི་སྐོར་གསལ་སྟོན་བྱས་ཡོད་པ་རེད། དེ་བཞིན་རྒྱལ་མཚམས་མེད་པའི་གསར་འགོད་པའི་ཚོགས་པའི་ཤར་ཨེ་ཤི་ཡའི་ལས་དོན་འགན་འཛིན་ཨལ་བ་ནི་གིས། ཧྥུའུ་ཁྲ་ཡན་ཧེ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་གནས་ཚུལ་ཐོས་པའི་སྐབས་ཧང་སངས་པ་དང། ཧྥུའུ་ཁྲ་ནི་རྒྱ་ནག་གཞུང་ལ་སྐྱོན་བརྗོད་ཀྱི་ཞིབ་འཇུག་དཔེ་དེབ་རིགས་བཏོན་མཁན་གྱི་རྒྱ་ནག་གི་འགྲེམ་སྤེལ་བ་མཐའ་མ་དེ་ཡིན་པར་ངོས་འཛིན་བྱས་ནས་པེ་ཅིན་གཞུང་གིས་ཧྥུའུ་ཁྲ་ཡི་གནས་སྟངས་ཞིབ་ཕྲ་ཕྱིར་བསྒྲགས་བྱ་དགོས་པ་མ་ཟད། ཧྥུའུ་ཁྲ་མགྱོགས་མྱུར་གློད་གྲོལ་བཏང་ནས་ཐེ་ཝན་ནང་ཡོད་པའི་ཁོང་གི་ནང་མི་ཚོ་དང་མཉམ་འཛོམས་ཆགས་འཇུག་དགོས་པའི་དགོས་འདུན་བཏོན་ཡོད་འདུག་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་ཧྥུའུ་ཁྲ་རྩོམ་སྒྲིག་འགན་འཛིན་གྱི་ཕྱག་ལས་གནང་སའི་པཱ་ཆི་དཔེ་སྐྲུན་ཁང་གིས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་སྤུར་ཁང་མེད་པའི་རྩྭ་ཐང་ཅེས་ནང་སོག་ཁུལ་དུ་རིག་གནས་གསར་བརྗེའི་སྐབས་སོག་པོ་མི་རིགས་རྩ་མེད་ཀྱི་དངོས་བྱུང་དཔེ་དེབ་འགྲེམ་སྤེལ་བྱས་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་དཔལ་ཡོན་གྱི་འབྲོག་པའི་ལོ་རྒྱུས་ཟེར་བ་དང། ཕྱི་ལོ་ཉིས་སྟོང་ཉེར་གཉིས་ལོར་རྒྱ་ནག་གི་སོག་པོ་དང་ཨི་སི་ལམ་ཞེས་པའི་ནུབ་བྱང་ཁུལ་གྱི་མི་རིགས་ཀྱིས་མྱོང་བའི་བཙན་གནོན་སྐོར་གྱི་དེབ་འགྲེམ་སྤེལ་བྱས་ཡོད་པ་རེད། དེབ་འདི་རིགས་མང་པོ་ཞིག་པོད་སྐྲུན་ཁང་དེས་འདས་པའི་ནང་འགྲེམ་སྤེལ་བྱས་ཡོད་པ་དང། དེབ་དེ་ཚོའི་ནང་རྒྱ་ནག་དམར་ཤོག་གཞུང་གིས་མི་རིགས་སྲིད་ཇུས་ཟེར་བ་དང་མི་རིགས་མཐུན་སྒྲིལ་དང། མི་རིགས་ཁག་གི་མི་དམངས་བདེ་སྐྱིད་ཀྱི་འཚོ་བ་ཟེར་བ་དང། དོན་དངོས་ཀྱི་གནས་ཚུལ་དབར་ཧེ་བག་ཆེན་པོ་ཡོད་པ་མཚོན་ཐུབ་ཀྱི་ཡོད་སྟབས་རྒྱ་ནག་གཞུང་གིས་ད་རེས་དཔེ་སྐྲུན་ཁང་འདིའི་རྩོམ་སྒྲིག་འགན་འཛིན་འཛིན་བཟུང་བྱས་ཡ་དེ་ཡང་དེ་ཚུར་འདི་ནས་ཡིན་སྲིད་པའི་སྐོར་གནད་དོན་དབྱེ་ཞིབ་པ་ཚོས་གསུང་གི་ཡོད་པ་རེད། གསན་མཁན་རྣམ་པ་ལྷན་རྒྱས་དེ་རིང་གི་ང་ཚོའི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ལེ་ཚན་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། མཇུག་ཏུ་འཛམ་གླིང་ནང་གི་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་དེའི་ནང་བདུན་ཕྲག་སྔོན་མ་དེར་དབྱིན་ཇིའི་རྒྱལ་པོ Charles གསུམ་པ་མཆོག་གི་ཁྲི་འདོན་གྱི་མཛད་སྒོ་དང་འབྲེལ་བའི་གནས་ཚུལ་སྐོར་ལ་དབྱིན་ཇིའི་རྒྱལ་ས་ལོན་ཀྲོན་དུ་ལོ་མང་རིང་གནས་བཞུགས་གནང་མཁན་དང Global Alliance for Tibet and Persecuted Minorities ཞེས་པའི་ཚོགས་པའི་ཚོགས་གཙོ་ཚེ་རིང་པ་སངས་ལགས་སུ་འདི་གའི་ལས་བྱེད་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནས་ཚུལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།

དེ་རིང་ཞལ་པར་ཐོག་ནས་དབྱིན་ཇིའི་རྒྱལ་ས་ལོན་ཏོན་ནང་དུ་ལོ་མང་རིང་བཞུགས་མྱོང་ཡོད་མཁན་དང་ནི། གོ་ལའི་བོད་དང་གྲངས་ཉུང་མི་རིགས་ཁག་ཐོག་དྲག་གནོན་ཕོག་པའི་ཚོགས་པའི་ཚོགས་གཙོ་ཚེ་རིང་པ་སངས་ལགས་ལ་ནི་ད་རེས་ཀྱི་ད་ཅིག་དབྱིན་ཇིའི་རྒྱལ་པོ་མཆོག་གི་ད་ཁྲི་འདོན་དེ་ག་འདྲས་བྱུང་ཡོད་མེད་དང་འདི་དང་འབྲེལ་བའི་གནས་ཚུལ་ཁག་ཅིག་སྐོར་ལ་བཀའ་འདྲི་ཞུ་ཡིན།

ཀྱིས་དེ་ཁྲི་འདོན་གནང་བ་རེད། ད་བྱས་ཙང་རྒྱལ་པོ་ཅཱལ་སི་དང་རྒྱལ་མོ་ཀ་མི་ལཱ་དུ་ཆགས་པ་རེད། ཨ་ནི་རྒྱལ་པོ་ཨ་ནི་ཁྲི་འདོན་གནང་བའི་རྒྱུ་མཚན་ལ་བརྟེན་བྱས་ང་ཚོ་དབྱིན་ཇི་ལུང་པ་གང་ཚང་ཉི་མ་གཅིག་གུང་སེང་འཐོལ་པ་རག་ཡོད་རེད། ཨ་ནི་ད་རེས་དང་སྔོན་མ་རྒྱལ་པོ་གི་ཡུམ་ཨེ་ལི་ཛི་བེད་གཉིས་པ་བྱས་པ་ཡིན་ན་མ་འདྲ་བ་ཅིག་དེ་བྱུང་ཡོད་རེད། ད་ཨེ་ལི་ཛི་བེད་གཉིས་པ་དེ་རྒྱལ་མོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོ་ལ་གང་འདུག་ཟེར་བ་རེད་སྐབས་དེ་དུས་མི་ཚོགས་ཚོ་མི་དེ་ད་སྐུ་མགྲོན་ཟེར་བ་རེད་སྐུ་མགྲོན་བརྒྱད་སྟོང་ཟེར་བ་ཞིག་གདན་འདྲེན་ཞུས་རེད་ད་རེས་ཅཱལ་རྒྱལ་པོ་རང་གི་བཀོད་མངགས་ཀྱི་ཐོག་ནས་དེ་ཆུང་དུ་དང་དུས་ཚོད་ཐུང་དུ་བཏང་དགོས་ཡོད་ཟེར་ནས་གསུངས་བྱས་གང་ལྟར་མི་ཉིས་སྟོང་ཟེར་བ་ཅིག་འདུག་སྐུ་མགྲོན་གདན་འདྲེན་ཞུས་ཤག་ཨ་ནི་དུས་ཚོད་དེ་ཐུང་ཐུང་ཨ་ནི། རྒྱལ་པོ་གི་ཆིབས་རྟ་ནང་དུ་ཕེབས་ཀྱི་རེད་པ།

བྱས་ད་ལན་མ་འདྲ་བ་ཅིག་ག་རེ་བྱུང་འདུག་ཟེར་ན་སྐུ་མགྲོན་གདན་འདྲེན་ཞུ་རྒྱུའི་ནང་ལོག་ནས་ཕལ་ཆེར་བརྒྱད་བརྒྱ་ལྔ་བཅུ་ཟེར་བ་ཅིག་སྤྱི་ཚོགས་ཞབས་ཞུ་ཞུ་མཁན་འོ་དེ་འདྲའི་ད་ག་ཟེར་དགོས་རེད་ཐེབས་རྩ་དེ་འདྲའི་ནང་ལས་ཀ་བྱེད་མཁན་དང་བླངས་ཀྱི་ལས་ཀ་བྱེད་མཁན་དེ་འདྲ་མང་པོ་ཞེ་པོ་ཅིག་གདན་འདྲེན་ཞུས་ཤག་ཡང་ཁོ་རང་མ་འདྲ་བ་ཅིག་ག་རེ་བྱུང་ཤག་ཟེར་ན་ད་སྤྱིར་བཏང་དབྱིན་ཇི་ལུང་པ་འདི་ཡེ་ཤུ་གི་ལུང་པ་རེད་དེ་ཡིན་ནའི་ཡང་ཁོ་རང་ནམ་ཞག་རྒྱུན་དུ་རྒྱལ་པོ་ཅཱལ་གསུམ་པ་མཆོག་མི་རིགས་མ་འདྲ་བ་ཚང་མའི་མཉམ་དུ་ལ་མཐུན་འབྲེལ་དང། ཨ་ནི་ཆོས་ལུགས་འདྲ་མིན་དེ་འདྲའི་མཉམ་དུ་ལ་མཐུན་འབྲེལ་ཡོད་དུས་ཙམ་ལ་ཡང་དེ་ཚང་མ་གི་ཡང་ག་ཟེར་དགོས་རེད་སྐུ་ཚབ་དེ་འདྲས་དམིགས་བསལ་གདན་འདྲེན་ཞུས་པ་དེ་འདྲས་བྱུང་འདུག། ད་ཕྱི་རྒྱལ་གྱི་སྐུ་མགྲོན་འདྲ་བོ་ཞིག་བལྟས་པ་ཡིན་ན་ཨ་ནི་ཆབ་སྲིད་གཙོས་པའི་ཨ་ནི་སྐུ་མགྲོན་དེ་འདྲས་མང་པོ་ཞིག་གདན་འདྲེན་ཞུས་བྱས་དཔེ་བྱས་ན་པོ་ལན་རེད་ཧྥི་ལི་པིན་རེད་ཨོ་སི་ཀྲེ་ལི་ཡ་ཨ་ནི New Zealand France Germany འོ་དེ་འདྲའི་ཅིག་ད་ཨ་རི་གི་སྲིད་འཛིན་ད་ཕེབས་ཐུབ་ཡོད་མ་རེད་ནི་སྲིད་འཛིན་གྱི་སྐུ་ཟླ First Lady Jill Biden འདུག་ཟེར་མཉམ་ཞུགས་གནང་ཡོད་རེད་གང་ལྟར་ཨ་ནི་དབྱིན་ཇི་གྲོས་ཚོགས་ཀྱི་ད་འཐུས་མི་ཟེར་ན་འདྲ་འདུག་དེ་ག་ནང་བཞིན་སྲིད་བློན་སྲིད་བློན་ཟུར་པ་ད་གང་ལྟར་མང་པོ་ཞེ་པོ་ཅིག་གང་ལྟར་གནམ་གཤིས་ལ་དཔག་པའི་དེ་རྒྱལ་པོ་གི་ཁྲི་འདོན་དེ་ད་རྒྱས་པོ་ཞེ་པོ་ཅིག་འདུག་བྱུང་བཞག་ཞུ་ཡས་ཡིན།

གནད་འགག་གཙོ་བོ་ག་རེ་ག་རེ་གཟིགས། ལགས་སོ་ད་ལྟའི་ཆ་ལ་ཨིན་ཇི་གི་ད Charles ད་གསུམ་པ་གེ་སི་ཟུང་རེ་དང་ཁོ་རང་གི་ཡུམ Elizabeth གཉིས་པ་དེ་ན་ནིང་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་དགུ་པའི་ནང་གྲོངས་པ་རེད་གྲོངས་མ་ཐག་ཏུ་ཨ་ནི་ཁོ་རང་འདུག་སའི་རྒྱལ་པོ་ལས་རེ་ད་ད་ལན་དེ

ད་བརྒྱ་ཆར་བརྩིས་པ་ནས་སུམ་ཆ་གཉིས་ཀྱིས་ཡང་རྒྱལ་པོ་རིང་ལུགས་ལ་མོས་མཐུན་མེད་པས། འདི་འདྲའི་གི་གནས་སྟངས་དེ་འོག་ཏུ་ཆགས་ཡོང་གི་འདུག་དེ་ནས་དགུང་ལོ་སུམ་ཅུ་སོ་གྲངས་ནས་ད་བཞི་བཅུ་ཞེ་གྲངས་ལྔ་བཅུ་མ་ཟིན་སྟབས་ཀྱིས་ཡང་ལོ་ཚད་དེའི་ནང་ལོགས་བརྩིས་པ་ཡིན་ན། ད་རྒྱལ་པོ་རིང་ལུགས་ལ་སྔོན་མ་དང་མ་ཟིན་ཡང་ད་དགའ་ཚོར་བྱེད་མཁན་ཉུང་དུ་འགྲོ་མཁན་བརྒྱ་ཆ་ལ་མ་སོང་ན་དེ་འདྲ་ཅིག་བཤད་ཡོང་གི་འདུག་ག་ད་ཁྱོན་བསྡོམས་ནས་བཤད་པ་ཡིན་ན་ད་ལྟའི་ཆར་ལ་རྒྱལ་པོ་རིང་ལུགས་ལ་མི་མང་ངོས་ནས་དགའ་ཚོར་ཡོད་བསྡད་པ་གཅིག་ཆགས་བསྡད་ཀྱི་འདུག་ད་དེ་ཡང་ཞུ་བ་དང་ཆབས་ཅིག་ཡང་ངོ་རྒོལ་བྱེད་མཁན་དེ་འདྲ་ཏན་ཏན་ཡོད་རེད། ཨ་ནས་ད་གནད་འགག་གཅིག་ལ་ག་རེ་ཡོད་རེད་ཞུས་པ་ཡིན་ན། ད་ལྟ་ཆབ་སྲིད་ཚོགས་པ་ད་ཆེན་པོ་གསུམ་ནང་ལོགས་ནས་རྙིང་ཞེན་ཚོགས་པ Conservative ཟེར་གྱི་རེད་དེ་ནས་ངལ་རྩོལ་མི་མང་ཟེར་དགོས་རེད་ལ་ད་ད Labour Party ཨ་ནས Liberal Democrat ཁོང་ཚོའི་ཆབ་སྲིད་ཚོགས་པ་ཆེ་ཤོས་གསུམ་དེ་ཆགས་ཀྱི་ཡོད་རེད་ཡང་ཁོང་ཚོའི་གི་ད་ཚོགས་པའི་གི་སྲིད་ཇུས་ཟེར་ན་འདྲ་འདུག་ལྟ་བ་ལངས་ཕྱོགས་ཐོག་ལ་ཡང་རྒྱལ་པོ་རིང་ལུགས་ལ་དགག་པ་ཡོད་པ་དེ་དངོས་སུ་འདྲ་བོ་དང་དེ་འདྲས་གང་ཡང་ཡོད་མ་རེད་སོང་ཙང་ད་ལྟའི་ཆ་ལ་ཡང་སྤྱི་ཡོངས་ཐོག་ནས་བཤད་པ་ཡིན་ན་སྲིད་དོན་པ་ཟེར་ལབ་དགོས་རེད Politicians གི་རྒྱལ་པོ་རིང་ལུགས་ལ་མུ་མཐུད་ནས་ད་ག་རེ་ཡོད་པ་དེ་ལ་རྒྱབ་སྐྱོར་སོང་པ་མེད་པ་ཡིན་ན་དགག་པ་མེད་པ་ཅིག་འདུག། ཞེས་གནས་སྟངས་ཅིག་བྱས་འགྲོ་བསྡད་ཀྱི་ཡོད་རེད། ཡང་ཆབ་སྲིད་ཚོགས་པ་ཆུང་ངུ་ནང་ལོགས་ལ་འགའ་ཤས་འགའ་ཤས་དེ་འདྲའི་ཡང་ངོ་རྒོལ་དང་མོས་མཐུན་མེད་པ་དེ་འདྲའི་ཅིག་ཡོང་བསྡད་ཀྱི་འདུག། ལགས་སོ། ཨ་ནི་འདི་ནས་ད་ཅིག་ཡོད། རྒྱལ་པོ Charles གསུམ་པ་མཆོག་དང་ཅིག་བོད་མིའི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ད་ཅིག་གིས

ཨིན་ཇིའི་གི་སྤྱི་ཚོགས་ནང་ལ་ཏོག་ཙམ་བསམ་ཚུལ་ཡོད་བསྡད་པ་གཅིག་ཆགས་བསྡད་ཀྱི་ཡོད་རེད་ད་ལྟ་གི་སྐུ་ཟླ་དེ་སྐུ་ཟླ་གཉིས་པ་ཆགས་ཀྱི་ཡོད་རེད་ཡིན་ན་ཡང་ད་སྤྱི་ཡོངས་ཐོག་ནས་བཤད་པ་ཡིན་ན་ད་རྒྱལ་པོ་རིང་ལུགས་ཀྱི་ཨིན་ཇི་རྒྱལ་ཁབ་ཀྱི་ད་དཔལ་འབྱོར་ནང་ལ་ཡང་བཤད་པ་ཡིན་ན་དཔལ་འབྱོར་ལ་ཕན་ནུས་ཡོད་པ་ཅིག་འདུག་བཤད་ཡོང་གི་ཡོད་རེད་སྤྱི་ཐོག་ནས་བཤད་པ་ཡིན་ན་སོང་ཙང་རྒྱབ་སྐྱོར་མུ་མཐུད་ནས་གནས་བསྡད་པ་ཅིག་དེ་འདྲ་ཆགས་བསྡད་ཀྱི་འདུག་ད་ད་ལྟ་རྒྱལ་བ་རིན་པོ་ཆེ་དང་བོད་པ་དང་བོད་ཀྱི་ཐོག་ད་ལྟ་རྒྱལ་པོ Charles གསུམ་པ་མཉམ་དུ་འབྲེལ་བ་ཐོག་ཏུ་ཞུས་པ་ཡིན་ན། ད་སྔ་ཉིས་སྟོང་གཅིག་གཉིས་ཀྱི་དུས་སུ་ཡང་ང་རྒྱུས་འདྲ་བོ་ཞིག་ཡོད། ད་དེ་དུས་རྒྱལ་སྲས་ཆགས་ཀྱི་ཡོད་རེད། ཁོ་རང་གིས་རྒྱལ་བ་རིན་པོ་ཆེའི་སྐུའི་འཁྲུངས་སྐར་ལ་ཁ་སོ་སྣེ་ལེན་ཞུ་མཁན་ཡིན་ན་ནས Birthday Reception ཉིས་སྟོང་གཅིག་ལོ་ལ་འདུག་ཅེས་ཁོ་རང་གི་ཕོ་བྲང་རང་ལ་འདུག་དབྱིན་ཡུལ་བོད་རིགས་ཚང་མ་གདན་འདྲེན་ཞུས་པ་རེད་སྐུ་ངོ་དོན་གཅོད་རེད་སོགས་པ་བྱས་དེའི་སྐབས་སུ་ལ་ཡ་བོད་པ་ལ་ད་རྒྱབ་སྐྱོར་བྱས་རྒྱལ་བ་རིན་པོ་ཆེ་གི་ཁ་སོ་རེད་ཐུགས་དགོངས་བཞིན་ད་རྒྱབ་སྐྱོར་རྣམ་པ་མཚོན་བྱེད་ཀྱི་འདུག་ཅེས་གནང་བསྡད་ཀྱི་འདུག་ཨ་ནི་མུ་མཐུད་ནས་ངས་དོ་སྣང་དེ་ལ་ག་དུས་ཡིན་ན་བོད་པའི་ཐོག་ལ་ཡ་དམིགས་བསལ་གྱི་རྒྱལ་བ་རིན་པོ་ཆེ་གི་སྐུའི་མཛད་པ་རྣམས་ལ་ཅིག་རྒྱབ་སྐྱོར་ཡོད་པ་དང་མོས་མཐུན་ཡོད་པ་ཅིག་དེ་འདྲ་ཞིག་མཐོང་བསྡད་ཀྱི་འདུག། ཉེ་བའི་ཆ་ལ་རྒྱལ་བ་རིན་པོ་ཆེ་གསུང་འཕྲིན་ཕེབས་ཏེ་ངས་དཔེ་མ་སྲིད་ཡག་པོ་ཞིག་མཐོང་སོང་ཨ་ནི་རྒྱལ་པོ་རང་ལ་ཅི་དང་སྙེ་མ་ནི་རྗེ་འདི་ནས་དཔེ་ཞེ་པོ་ཅིག་འདྲིས་པོ་དང་ཉེ་བོ་ཨ་ནི་ཕྱོགས་གཉིས་ཀ་ནས་བློ་ཉེ་བོ་ཡོད་པ་ཅིག་འདུག་མཐོང་ཡོང་དུས་ཙམ་ལ་ངའི་བསམ་པ་ལ་རྒྱལ་པོ Charles གསུམ་པ་མཆོག་བོད་པའི་གནས་ཚུལ་ཐོག་ལ་ཡག་པོ་ཅིག་མཁྱེན་གྱི་ཡོད་པ་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད། དེའི་སྒང་ལ་རྒྱལ་པོ་མཆོག་ག་རེ་ཡོད་རེད་ཞུས་པ་ཡིན་ན་ཨ་ནི་ཁོར་ཡུག་ལ་དོ་སྣང་ཆེན་པོ་ཡོད་བསྡད་མཁན་ཅིག་ཆགས་སྡོད་ཀྱི་ཡོད་རེད་ཨ་ནི་ཡང། Alternative Medicine ལ་སྨན་རྩྭ་རིགས་ལ་ཡང་འདི་འདྲའི་ལ་དོ་སྣང་གནང་བསྡད་མཁན་ཅིག་རེད་སོང་ཙང་དེ་འདྲའི་ཡང་ང་ཚོ་བོད་པའི་སྲོལ་རྒྱུན་གི་གསོ་བ་རིག་པ་ཡོད་རེད་ད་ཁོར་ཡུག་དེ་ནི་བཤད་པ་ཡིན་ན་ཨ་ནི་བོད་ཀྱི་ཁོར་ཡུག་འདི་ད་ད་ད་ག་སོག་རེད་ཛ་དྲག་པའི་གནས་སྟངས་ཅིག་ཆགས་ཡོང་གི་རེད་སོང་ཙང་ད་རྒྱལ་པོ་ཡང་ག་རེ་ཡོད་རེད་ཟེར་ན་དེ་ལ་ཐུན་མོང་མ་ཡིན་པ་ཅིག་ད་རྒྱལ་པོ་འདི་ལུང་པའི་གི་དབུ་ཁྲིད Head of State། ཡིན་དུས་ཙམ་ལ། ང་ཚོའི་གི་ད་ད་ལྟ་གཞུང་འཛིན་པ། ད་ད་སྲིད་བློན་སུ་སླེབས་པ་ཡིན་ན་རྒྱུན་དུ་རྟག་པ་རེ་བཞིན་ཆུ་ཚོད་ཕྱེད་ཀ་ཕྱེད་ཀ་རྒྱལ་པོ་དང་ཨ་ནི་སྲིད་བློན་གཉིས་སུ་གཅིག་མེད་པའི་ཐོག་ནས་ཁ་ཚོར་གཏམ་ཕར་ཚུར་ཤེས་ལན་ཐུགས་བྱེད་ཀྱི་ཡོད་རེད། ཨ་ནི་སོང་ཙང་བོད་པའི་ཐོག་ལ་གནས་ཚུལ་ཡག་པོ་མཁྱེན་གྱི་ཡོད་དུས་ཙམ་ལ་ཡང་ངའི་བསམ་པ་ལ་མ་འོངས་པ་ལ་གནས་སྟངས་ཅིག་སླེབས་པ་ཡིན་ན་ཁ་སུ་རེད་སྲིད་བློན་སུ་ཕེབས་པ་ཡིན་ན་བཀའ་མོལ་གནང་ཡག་གལ་ཆེན་ཅིག་ཡོད་པ་ཅིག་ད་ཕན་ཅིག་ཐོགས་ཀྱི་ཡོད་པ་རྒྱབ་སྐྱོར་ཅིག་ཡོང་གི་རེད་བསམ་སོང་ཅིག་ངས་བོད་མི་སྤྱི་པའི་ཆ་ནས་ངས་ཚོར་བ་ཅིག་འདི་འདྲ་ཅིག་སླེབས་ཐུབ་ཀྱི་འདུག། ལགས་སོ་ད་ང་ཚོའི་དུས་ཚོད་དེ་ད་བར་རྫོགས་འགྲོ་གི་འདུག་ཨ་ནི་དེ་རིང་གནས་འདི

ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེ་གཡུ་སྒྲོན་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་ལྔ་པའི་ཚེས་དགུ་ཉིན་རྒྱ་གར་བྱང་ཕྱོགས་ཧི་མཱ་ཅལ་མངའ་སྡེའི་རྒྱལ་ས་སིམ་ལར་ཕེབས་འབྱོར་གྱིས་དེའི་ཁུལ་གྱི་ཁ་འཐོར་བོད་མིའི་གཞིས་ཆགས་ཁག་དང་དགོན་སྡེ་ཁག་སིམ་ལ་སམ་བྷོ་ཊ་བོད་མིའི་གཏན་འཇགས་སློབ་གྲྭ་དང་རྒན་གསོ་ཁང་བཅས་སུ་འཚམས་གཟིགས་གནང་ཡོད་པ་མ་ཟད། ཕྱི་ཚེས་བཅུ་གཅིག་རེས་གཟའ་ཕུར་བའི་ཉིན་གྱི་ཕྱི་དྲོ་སྲིད་སྐྱོང་མཆོག་གིས་ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhvinder Singh Sukhu མཆོག་དང་མཇལ་འཕྲད་གནང་ཡོད་པ་རེད་འདུག་རྒྱ་ནག་གཞུང་གིས་ཉི་འོད་ཀྱི་གློག་ཆས་གསར་སྐྲུན་གྱིས་ཉག་ཆུ་ཡེ་ཤེས་སྡེ་བའི་འབྲོག་པ་ཚོར་སྒོ་ཕྱུགས་སེམས་ཅན་འཚོ་སྐྱོང་བྱེད་སའི་རྩྭ་ཐང་བཙན་འཕྲོག་བྱེད་བཞིན་ཡོད་པ་རེད་འདུག་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པ་ནས་འགོ་བཙུགས་ཏེ་བོད་ཀྱི་ཉག་ཆུ་རྫོང་ཧོར་ལུང་ཤང་གི་ཡེ་ཤེས་སྡེ་བ་ཚ་ལེབ་དང་རྡོ་རྔ། སྒེར་རྒྱའི་ཉག་ག་ཞེས་པའི་རྩྭ་ཐང་དང་རི་ངོས་སུ་རྒྱ་ཁྱོན་ཧ་ཅང་ཆེ་བའི་རི་ངོས་དང་ལུང་གཤོང་ཡོངས་སུ་ཁྱབ་པའི་ཉི་འོད་གློག་ཆས་གསར་འཛུགས་བྱེད་བཞིན་ཡོད་པར་བརྟེན་ནས་ས་གནས་ཡུལ་མི་ཚོས་རྩྭ་ཐང་བཙན་འཕྲོག་མི་བྱེད་པའི་ཞུ་གཏུག་བྱས་ཀྱང་སྲིད་གཞུང་གིས་ཉན་འཇོག་གང་ཡང་མ་བྱས་པ་དང་རྩྭ་སའི་བདག་དབང་ཡོད་པའི་འབྲོག་པ་ཚོར་རྩྭ་ཐང་གི་གུན་གསབ་སོགས་གང་ཡང་སྤྲད་མེད་པ་མ་ཟད། འབྲོག་པ་ཚོ་སེམས་ཅན་འཚོ་སྐྱོང་བྱེད་ཡུལ་ཡིད་བཞིན་སྡེ་བའི་ཉེ་འཁོར་ས་གནས་གཞན་ལ་ཕྱིར་ཕུད་ཀྱིས་རྩྭ་ཐང་བཙན་འཕྲོག་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་ཉི་འོད་གློག་ཆས་འཛུགས་སྐྲུན་བྱེད་ཡུལ་གཙོ་བོ་ཡིད་བཞིན་སྡེ་བའི་ས་ཆའི་ནང་ཡིན་པ་དང་ཉི་གློག་གསར་འཛུགས་བྱེད་ཡུལ་དུ་ཉེན་རྟོག་པས་སྐོར་སྲུང་བྱས་ཏེ་མིའི་འགྲོ་སྐྱོད་བྱེད་མ་ཆོག་པར་བཀག་འགོག་བྱེད་བཞིན་ཡོད་པ་དང། འོན་ཀྱང་འབྲོག་པ་ཚོའི་འཚོ་གནས་གཙོ་བོ་ནི་རྩྭ་ཐང་དུ་ཕྱུགས་རིགས་འཚོ་སྐྱོང་ལ་བརྟེན་ཡོད་པས་སྤྱིར་རྩྭ་ས་མི་འདང་བའི་དཀའ་ངལ་ཡོད་པ་དང་རྩྭ་ཐང་རྒྱ་ཆེན་པོ་འདི་བེད་སྤྱོད་མེད་པར་བཟོས་པ་དེས་འབྲོག་པའི་འཚོ་རྟེན་ལ་དཀའ་ངལ་ཆེན་པོ་བཟོས་ཡོད་ན་ཡང་རྒྱ་ནག་གཞུང་གིས་ཡུལ་མི་ཚོར་མུ་མཐུད་ཉི་འོད་གློག་ཆས་ས་ཁུལ་མང་པོའི་ནང་འཛུགས་སྐྲུན་བྱེད་ཀྱི་ཡིན་པ་ཤོད་བཞིན་པ་ངོ་སྤྲོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་སྒྲིག་གཞི་གསར་པ་ཞིག་གཏན་འབེབས་བྱས་པ་དེས་སྟོད་གངས་རིན་པོ་ཆེར་གནས་མཇལ་དུ་སྐྱེལ་མཁན་ཚོར་དཀའ་ངལ་བཟོས་ཡོད་པ་རེད་འདུག་བལ་པོའི་ཡུལ་སྐོར་བའི་ལས་ཀ་བྱེད་མཁན་གྱིས་རྒྱ་ནག་གཞུང་གིས་བཟོས་པའི་སྟོད་གངས་རིན་པོ་ཆེ་གནས་སྐོར་ལ་བསྐྱོད་རྒྱུའི་རྙོག་དྲ་ཅན་གྱི་སྒྲིག་གཞི་དེའི་དམིགས་ཡུལ་ནི་ཕྱི་རྒྱལ་གནས་སྐོར་བ་རྣམས་སྟོད་གངས་རིན་པོ་ཆེ་ཁུལ་དུ་བཀག་འགོག་བྱ་རྒྱུ་དང་དམིགས་བསལ་རྒྱ་གར་བ་བཀག་འགོག་བྱ་རྒྱུའི་ཆེད་དུ་ཡིན་ལུགས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད། རྒྱ་ནག་གཞུང་གིས་སྒྲིག་གཞི་གསར་པ་བཟོས་ཏེ་དམ་དུ་བཏང་བའི་དམིགས་ཡུལ་དེ་གཞི་རྩའི་ཐོག་ནས་དེའི་ཁུལ་དུ་བསྐྱོད་མཁན་རྣམས་བཀག་འགོག་བྱ་རྒྱུའི་ཆེད་དུ་ཡིན་པར་བརྟེན་ནས་སྟོད་གངས་རིན་པོ་ཆེའི་མ་ཕམ་གཡུ་མཚོར་གནས་སྐོར་དུ་བསྐྱོད་འདོད་ཡོད་མཁན་རྣམས་བློ་ཕམ་ཆེན་པོ་བྱེད་ཀྱི་ཡོད་པའི་སྐོར་དང་སྒྲིག་གཞིའི་དོན་ཚན་མང་པོ་དེ་དག་མཐོང་སྐབས་དེའི་ནང་དོན་རྣམས་སྒྲུབ་ཐབས་མེད་པའི་ཁག་པོ་རྐྱང་རེད་འདུག་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། རྒྱ་གར་རྒྱལ་ས་ལྡི་ལིར་ནང་ཆོས་འཛམ་གླིང་ནང་དར་སྤེལ་ཕྱིན་པའི་སྐོར་གྱི་སྟོན་པའི་སྐུ་ཚེའི་ལོ་རྒྱུས་ཀྱི་འགྲེམས་སྟོན་ཞིག་དབུ་འབྱེད་གནང་ཡོད་པ་རེད་འདུག་དེ་ཡང་ལྡི་ལིའི་དེང་རབས་ཀྱི་སྒྱུ་རྩལ་ཁང་གི་རྒྱལ་ཡོངས་འགྲེམས་སྟོན་ཁང་གིས་གོ་སྒྲིག་གནང་སྟེ Buddham Saranam Gacchami ཞེས་པའི་ཤིན་ཏུ་ངོ་མཚར་ཆེ་བའི་ནང་ཆོས་ཀྱི་རིག་གཞུང་དང་སྒྱུ་རྩལ་གྱི་འགྲེམས་སྟོན་ཞིག་ཕྱི་ཟླ་ལྔ་པའི་ཚེས་བཅུ་ཉིན་དབུ་འབྱེད་གནང་ཡོད་པ་དང་འགྲེམས་སྟོན་གྱི་ནང་དོན་ནི་སྟོན་པའི་སྐུ་ཚེའི་ལོ་རྒྱུས་གཙོ་བོར་གྱུར་བའི་འཛམ་གླིང་ནང་ནང་ཆོས་དང་ནང་ཆོས་ཀྱི་རིག་གཞུང་འཕེལ་རིམ་སྐོར་ཡིན་ཞིང། འགྲེམས་སྟོན་དེ་ནི་རྒྱ་གར་གྱི་ཕྱི་སྲིད་དང་རིག་གཞུང་བློན་ཆེན་ལྕམ Meenakshi Lekhi མཆོག་གིས་གཙོས་པའི་ནང་པའི་བླ་སྤྲུལ་དང་དགེ་འདུན་པ་གཞན་ཡང་གཞུང་ཚབ་པ་ཕྱི་འབྲེལ་མི་སྣ་སོགས་མཉམ་ཞུགས་ཀྱིས་དབུ་འབྱེད་གནང་ཡོད་པ་རེད། ཨ་མི་རི་ཀ་དང་རྒྱ་ནག་གི་མཐོ་རིམ་དཔོན་རིགས་གཉིས་ཐུག་འཕྲད་བྱས་པའི་རྗེས་ལ་རྒྱ་ནག་ཕྱོགས་ནས་འབྲེལ་ལམ་མུ་མཐུད་རྒྱུན་འཁྱོངས་བྱ་རྒྱུའི་ཁས་ལེན་བྱས་ཡོད་པ་རེད་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།